ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི། བོད་ཟླ་བཅུ་གཉིས་རྒྱལ་ཟླ་བའི་ཚེས་ཉི་ཤུ་བཞི་དང། ཕྱི་ལོ་ཉིས་སྟོང་ཉེར་རྩ་བཞི་ལོའི་ཟླ་བ་གཉིས་པའི་ཚེས་བཞི། རེས་གཟའ་ཉི་མ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔལ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན།
ཐེངས་འདིའི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གི་ཉེན་རྟོག་པ་ཚོས་རྟ་མགྲིན་ལགས་ཀྱིས་ཕྱི་ཕྱོགས་ལ་གནས་ཚུལ་མཁོ་སྤྲོད་བྱས་པའི་ནག་ཉེས་བཙུགས་ནས་འཛིན་བཟུང་བཀག་ཉར་བྱས་ཡོད་པ་སོགས་ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང Swiss དང Liechtenstein གྱི་བོད་རིགས་ཚོགས་པའི་འཐུས་མི་དང་ས་གནས་གྲོས་ཚོགས་ཀྱི་འཐུས་མི་གཅིག་ལྕོགས་རྣམས་ཀྱི་དུས་ཡུན་རྫོགས་ནས་སྐབས་བཅུ་དགུ་པའི་འཐུས་མི་གསར་པའི་དངོས་གཞིའི་འོས་བསྡུ་གནང་སྐབས་འཐུས་མི་གྲངས་ཉི་ཤུ་རྩ་གཉིས་འོས་འདེམས་བྱུང་བའི་སྐོར་ལ་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས

བོད་མི་རྟ་མགྲིན་ཞེས་པ་ཞིག་གིས་ཕྱི་ཕྱོགས་སུ་འབྲེལ་བ་བྱས་ནས་གསང་བ་ཕྱི་བསྒྲགས་བྱས་པའི་ཉེས་མིང་འོག་འཛིན་བཟུང་བྱས་ཏེ་ནང་མི་ཚོར་ཐུག་འཕྲད་བྱེད་དུ་བཅུག་མེད་པའི་སྐོར་བོད་ཀྱི་དུས་བབ་གསར་འགྱུར་ལས་ཁང་གིས་བཏོན་པའི་གནས་ཚུལ་ནང་བཀོད་ཡོད་པ་རེད་འདུག་བོད་ཀྱི་མདོ་སྨད་མདོ་ལ་རྫོང་དང་དབྱི་རག་ཡུལ་ཚོའི་ཉེན་རྟོག་པ་མཉམ་རུབ་བྱས་ཏེ་བོད་མི་རྟ་མགྲིན་ལགས་འཛིན་བཟུང་བྱས་ཡོད་ཅིང། དུས་བབ་གསར་འགྱུར་ལས་ཁང་གི་གནས་ཚུལ་མཁོ་སྤྲོད་པས་བརྗོད་པ་ལྟར་ན།

ཁོང་དང་བཟའ་ཟླ་གཉིས་ལ་ལོ་ན་བརྒྱད་ཅན་གྱི་བུ་མོ་ཞིག་དང། དགུང་ལོ་དྲུག་ཅུ་རེ་དགུ་ཅན་གྱི་ཨ་མ་ལགས་ཞིག་ཡོད་འདུག། ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྤྱི་ཟླ་གཉིས་པའི་ཚེས་གཉིས་ཉིན་དབྱིན་ཡུལ་གྱི་རྒྱལ་ས་ལན་ཀྲན་ནང་བོད་དོན་རྒྱབ་སྐྱོར་བ་དང་བོད་དོན་ཐོག་མཁས་དབང་ཁག་གི་ལྷན་དུ་མཇལ་འཕྲད་བཀའ་མོལ་གནང་འདུག་དེ་ཡང་དབྱིན་ཡུལ་སྐུ་ཚབ་དོན་གཅོད་ཁང་གིས་དེ་རིང་ཕྱི་ཚེས་བཞི་ཉིན་གནས་ཚུལ་སྤེལ་དོན་ལྟར་ན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཧྥིན་ལན་དང་ཨེ་སི་ཏོ་ནི་ཡ། ལཱ་ཏི་ཝི་ཡ་དང་ལི་ཐུ་ཨེ་ནི་ཡ་བཅས་ནང་གི་མཛད་འཆར་ཁག་ལེགས་གྲུབ་ཟིན་པའི་རྗེས་སུ། སྤྱི་ཟླ་གཉིས་པའི་ཚེས་གཅིག་ཉིན་དབྱིན་ཡུལ་གྱི་རྒྱལ་ས་ལན་ཀྲན་གྱི་རྒྱལ་སྤྱིའི་གནམ་ཐང་ལ་ཕེབས་འབྱོར་སྐབས་ས་གནས་བོད་མི་རྣམས་ཀྱིས་དགའ་བསུའི་སྣེ་ལེན་ཞུས་འདུག་ཕྱི་ཚེས་གཉིས་ཉིན་སྲིད་སྐྱོང་མཆོག་གིས་བོད་དོན་རྒྱབ་སྐྱོར་བ་དང་བོད་ཀྱི་གནད་དོན་ཐོག་མཁས་དབང་རྣམས་ཀྱི་ལྷན་དུ་ཚོགས་འདུ་ཐེངས་མ་གཉིས་ཚོགས་གནང་སྟེ། བོད་རྒྱ་གཉིས་ཀྱི་དཀའ་རྙོག་སེལ་ཐབས་ཆེད་ཀྱི་གྲོས་གཞི་དེ་བཞིན་དབྱིན་ཡུལ་དང་རྒྱལ་སྤྱིའི་ནང་འཕུལ་འདེད་གཏོང་ཐབས་སྐོར་བཀའ་བསྡུར་གནང་འདུག་ལ། ཡང་ཉིན་དེའི་ཕྱི་དྲོར་སྲིད་སྐྱོང་མཆོག་གིས་བོད་དོན་ཞུ་གཏུག་གི་དྭང་བླངས་ཞབས་ཞུ་བ་རྣམས་ཀྱི་ལྷན་དུ་མཇལ་འཕྲད་བཀའ་མོལ་གནང་འདུག། ཡང་ཕྱི་ཚེས་གསུམ་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས Warwick གཙུག་ལག་སློབ་གྲྭ་ཆེན་མོའི་ནང་དཔལ་འབྱོར་གྱི་ཆེས་མཐོའི་ལྷན་ཚོགས་ཐོག་ཆེད་ཕེབས་གནང་འདུག་ཐོག་མར་ཁོང་གིས་གྲོང་ཁྱེར Manchester དང Birmingham། Leeds དང Wirral བཅས་ནང་གནས་བཞུགས་དེ་བཞིན་རྒྱལ་ས London ནས་ཆེད་ཕེབས་གནང་བའི་བོད་མི་ཁག་ཅིག་གི་ལྷན་དུ་མཇལ་འཕྲད་གནང་སྟེ་བཀའ་ཤག་སྐབས་བཅུ་དྲུག་པའི་འཆར་སྣང་གི་ཡིག་ཆ་ཁག་འགྲེམས་འབུལ་གནང་བ་དང་སྲིད་སྐྱོང་མཆོག་ལ་བོད་མི་རྣམས་ཀྱིས་ཐད་ཀར་གནས་འདྲི་ཞུ་རྒྱུའི་གོ་སྐབས་ཀྱང་གནང་འདུག། ལྷན་ཚོགས་དེ་ནི་དབྱིན་ཡུལ་སྐུ་ཚབ་དོན་གཅོད་ཧྥར་སི་བསོད་ནམས་ལགས་ཀྱིས་གཙོ་སྐྱོང་གནང་འདུག་དེའི་སྐོར་དབྱིན་ཡུལ་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་ལ་ཞལ་པར་བརྒྱུད་ཕྱག་ཚོད་གཅིག་གཉིས་གོང་ལ་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། ཚང་མ་ལ་བཀྲ་ཤིས་བདེ་ལེགས། ད་ལྟ་བོད་ཡིག་ལ།

ལྟ་བ་གང་འདྲ་ཞིག་ཐོན་ནས་འདི་ཐག་གཅོད་དང་འདི་ཚོ་དེ་རྣམས་སྐད་བཞིན་རྒྱལ་བ་རེད་བ་ཨ་ནི་འདི་ད་ད་འདི་སྲིད་སྐྱོང་མཆོག་གིས་ཉི་མ་ད་སྲིད་སྐྱོང་གི་དེ་ཀན་པེན་སྐབས་ལ་ཨ་ནི་ཅིག་ཁས་ལེན་དང་འདི་ཚོ་བོད་ཀྱི་ནང་ལ་ཚུད་ཡོད་བ་ད་ད་ད་ད་ཡི་འདི་ཅིག་ཡིག་རྡོལ་ད་བབས་ཡོད་ཆེ་ཨ་ནི་འདི་ནང་ནས་ད་ཡང་ད་སོ་སོའི་གི་བསམ་ཚུལ་ཡིན་ནའི་ཡང་གསུངས་ཞོར་ས་འདི་ང་ཚོ་གི་ལས་ཀ་བྱེད་སྟངས་ད་ཏག་ཏག་བྱེད་ཀྱི་ཡིན་ལ་ཏག་ཏག་བྱེད་དོ་བྱེད་མི་འདུག་དེ་ཡས་ཀྱང་འདི་ཟེར་ཡ་ཡོད་རེད་འདི་གསུངས་ད་འདི་ཡིན་དེ་ག་རང་གནས་བ་མ་རེད་ད་འདི་ཡང་ལོ་ད་རེ་བཞིན་ང།

ཆ་བཟུང་བསམ་གྱི་ཡོད། ཡང་ཉིན་གུང་གསོལ་ཚིགས་སྐབས་སྲིད་སྐྱོང་མཆོག་གིས་ཝར་ཝིག་གཙུག་ལག་སློབ་གྲྭ་ཆེན་མོའི་ནང་དཔལ་འབྱོར་གྱི་ཆེས་མཐོའི་ལྷན་ཚོགས་ཐོག་བཀའ་སློབ་གསུང་བཤད་གནང་མཁན་མཁས་དབང་ཁག་གི་ལྷན་དུ་བཀའ་མོལ་གནང་འདུག་ལ། སྲིད་སྐྱོང་མཆོག་གིས་གཙུག་ལག་སློབ་གྲྭ་ཆེན་མོ་དེའི་ནང་སྐུ་མགྲོན་གཙོ་བོར་གདན་ཞུས་ལྟར་ཆེད་ཕེབས་ཀྱིས་དཔལ་འབྱོར་གྱི་ཆེས་མཐོའི་ལྷན་ཚོགས་ནང་ཚོགས་བཅར་བ་བཞི་བརྒྱ་ལྷག་ལ་བཀའ་སློབ་གསུང་བཤད་གནང་བ་མ་ཟད། Joseph Brennan ལགས་ཀྱིས་གཙོ་སྐྱོང་གནང་ཐོག་གཙུག་ལག་སློབ་གྲྭ་ཆེན་མོ་འདིའི་སློབ་ཕྲུག་ཁག་ཅིག་ལ་སྲིད་སྐྱོང་མཆོག་ད་རེས Baltic གི་རྒྱལ་ཁབ་ཁག་ནང་འཚམས་གཟིགས་ལ་ཕེབས་སྐོར་དང་བོད་མིའི་སྒྲིག་འཛུགས་སྐོར་རྒྱ་རིགས་སློབ་མ་ཐེ་བའི་སློབ་ཕྲུག་རྣམས་ཀྱིས་བཀའ་འདྲི་ཞུས་པ་ཁག་ལ་བཀའ་ལན་ཡང་གནང་འདུག་ད་རེས་སྲིད་སྐྱོང་མཆོག Baltic རྒྱལ་ཁབ་ཁག་དང Finland དབྱིན་ཡུལ་བཅས་ནང་འཚམས་གཟིགས་གནང་སྐབས England སྐུ་ཚབ་དོན་གཅོད་ཧྥར་སི་བསོད་ནམས་ལགས་དང་དབྱིན་ཡུལ་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་རྣམ་གཉིས་ལྷན་བཅར་ཞུས་ཡོད་པའི་གནས་ཚུལ་འདུག། རྒྱ་གར་གཞུང་གིས་ཉེ་ཆར་རྒྱ་གར་གྱི་ལ་དྭགས་ས་མཚམས་ས་ཁུལ་དུ་ས་གནས་ཀྱི་འབྲོག་པ་དང་རྒྱ་ནག་གི་དམག་མིའི་བར་གདོང་ཐུག་བྱུང་བ་དེ་ཕྱོགས་གཉིས་ཀས་ཆེད་འཛུགས་དཀའ་རྙོག་སེལ་ལམ་ཐོག་ནས་གང་འགབ་གནང་རྒྱུ་ཡིན་ལུགས་བརྗོད་ཡོད་པ་རེད་འདུག་དེ་ཡང་རྒྱ་གར་གྱི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་སྐུ་ཞབས Randhir Jaiswal ཡིས། ཆ་ཅན་གྱི་གསར་འགོད་ལྷན་ཚོགས་ཐོག་ཕྱོགས་གཉིས་ཀར་ས་མཚམས་མངའ་ཁུལ་ནང་གི་རྣམ་ཀུན་གྱི་རྩྭ་སའི་ཐོག་རྒྱུས་མངའ་ཡོད་པ་རེད། གདོང་ཐུག་གི་གནས་ཚུལ་ཇི་འདྲ་བྱུང་བ་ཡིན་ན་དེ་དག་དེ་སྔོན་ནས་གཏན་འབེབས་ལམ་ལུགས་གཞིར་བཟུང་ཇི་འགབ་སེལ་ཐབས་གནང་གི་ཡོད་ཅེས་བརྗོད་ཡོད་པ་རེད་འདུག། རྒྱ་གར་གྱི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པས་ཁ་སྔོན་ཕྱི་ཟླ་དང་པོའི་ཚེས་གཉིས་ཉིན་རྒྱ་གར་གྱི་ལ་དྭགས་ས་མཚམས་ཀག་ཇུང་ས་གནས་ས་མཚམས་སུ་འབྲོག་པ་རྣམས་རང་གི་ར་ལུག་རྩྭ་ས་ནས་རྒྱ་ནག་གི་དམག་མིས་རྩྭ་ཟ་རུ་མ་བཅུག་པའི་གནས་ཚུལ་བྱུང་བ་དེར་བརྗོད་ཀྱི་ཡོད་པ་རེད་འདུག་གོང་ཞུས་ལ་དྭགས་ཀྱི་ས་མཚམས་ས་གནས་དེའི་འབྲོག་པ་དཔལ་བཟང་ཞུ་བ་ཞིག་གིས། རྒྱ་ནག་བཅིངས་འགྲོལ་དམག་མིས་འབྲོག་པ་ཚོར་དཀའ་ངལ་དེ་འདྲ་ཡང་སེ་བཟོས་ཡོད། ཡིན་ནའང་རྒྱ་ནག་གི་དམག་མི་དེ་ཚོས་གནོད་སྐྱོན་བཏང་བ་བྱུང་མེད་ཅེས་བརྗོད་ཡོད་པ་རེད་འདུག་ད་དུང་འབྲོག་པ་དཔལ་བཟང་ཞུ་བ་དེས་རྒྱ་གར་གྱི་དམག་མི་ཚོས་འབྲོག་པ་རྣམས་ཀྱི་ར་ལུག་སེམས་ཅན་རྣམས་རྣམ་ཀུན་གྱི་རྩྭ་ས་ཁག་བེད་སྤྱོད་གཏོང་བཅུག་ཀྱང་རྒྱ་ནག་གི་དམག་མི་ཚོས་རྩྭ་ས་གང་སར་བེད་སྤྱོད་གཏོང་བཅུག་གི་མེད་པ་རེད་ཅེས་བརྗོད་ཡོད་པ་རེད་འདུག་ཁ་ཉིན་ཟླ་བ་དང་པོའི་ཚེས་བཅུ་གཅིག་ཉིན་རྒྱ་གར་གྱི་དམག་སྤྱི་དམག་དཔོན Manoj Pandey ཡིས་ལོ་རེའི་གསར་འགོད་ལྷན་ཚོགས་ཐོག་རྒྱ་གར་གྱི་ལ་དྭགས་ཕྱོགས་ཀྱི་ས་མཚམས་དེ་ལྷིང་པོ་ཡོད་ནའང་ཚོར་བ་སྐྱེན་པོ་ཞིག་ཡོད་པའི་སྐོར་དང་རྒྱ་གར་གྱི་དམག་མིའི་གྲ་སྒྲིག་དེ་ཨང་གསར་ཡོད་པ་ཙམ་མ་ཟད། དེ་སྟོབས་ཤུགས་ལྡན་ལ་ཆ་སྙོམས་པོ་ཞིག་ཀྱང་ཡོད་ལུགས་བརྗོད་ཡོད་པ་རེད་འདུག་གོང་ཞུས་ཕྱི་ཟླ་དང་པོའི་ཚེས་གཉིས་ཉིན་གྱི་གནས་ཚུལ་དེ་རྒྱ་གར་གྱི་ལ་དྭགས་ཀྱི་སྐག་གཞུང་དང་ཉོ་མ་དང་ཆུ་ཤུལ་ས་ཁུལ་དེར་བྱུང་ཡོད་པའི་སྐོར་ས་གནས་ཀྱི་འབྲོག་པ་རྣམས་ཀྱིས་བརྗོད་ཡོད་པ་རེད་འདུག།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། ཡང་རྒྱ་ནག་དམར་ཤོག་ཚོགས་པའི་སྲིད་ཇུས་གཏན་འབེབས་བྱེད་མཁན་ཡིག་ཚང་མཐོ་ཤོས་དེ་གྲངས་ཉུང་མི་རིགས་ཀྱི་གནད་དོན་སྐོར་སྤྱི་ཚོགས་དྲ་རྒྱ་ཁག་དང་གསར་ལམ་ཁག་ནང་གྲོས་བསྡུར་བྱེད་བཞིན་པའི་ཐོག་སྟངས་འཛིན་བྱ་རྒྱུར་དམིགས་པའི་དྲིལ་བསྒྲགས་བྱེད་ཤུགས་ཆེ་རུ་གཏོང་རྒྱུའི་ཁས་ལེན་བྱས་ཡོད་པའི་གནས་ཚུལ་འདུག། དེ་ཡང་ལྷོ་རྒྱ་ནག་གི་སྔ་དྲོའི་ཕོ་ཉའམ The South China Morning Post ཞེས་པའི་གསར་ཤོག་གིས་ཕྱི་ཚེས་གཉིས་ཉིན་གནས་ཚུལ་སྤེལ་དོན་ལྟར་ན་རྒྱ་ནག་དམར་ཤོག་ཚོགས་པའི་སྲིད་ཇུས་གཏན་འབེབས་བྱེད་མཁན་གྱི་ཡིག་ཚང་མཐོ་ཤོས་དེ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་རྒྱ་མིའི་སྤྱི་ཚོགས་ཀྱི་རྒྱལ་ཁབ་ཅེས་པའི་མ་འོངས་པའི་འཆར་སྣང་དེ་བཞིན་མངོན་འགྱུར་ཡོང་བར་ཛ་དྲག་ཆེན་པོའི་སྒོ་ནས་མདུན་སྐྱོད་བྱས་ནས

ཁ་བྲལ་རིང་ལུགས་པ་དེ་བཞིན་ཆོས་ལུགས་མཐར་ལྷུང་གི་ལྟ་བ་འཛིན་མཁན་ཚོ་ཡིན་པ་དང་ད་དུང་རྒྱ་ནག་དམར་ཤོག་ཚོགས་པའི་གྲངས་ཉུང་མི་རིགས་ཀྱི་ཚོགས་པ་ཁག་དང་འབྲེལ་ཡོད་སྐོར་གསར་འགྱུར་དཔར་སྐྲུན་སོགས་པར་སྟངས་འཛིན་དོ་དམ་པ་བྱ་རྒྱུའི་སྒྲིག་སྲོལ་གསར་པ་གཏན་འབེབས་བྱེད་དགོས་ལུགས་ཀྱང་བཤད་འདུག་དེའི་ཁ་སྣོན་དུ་གྲངས་ཉུང་མི་རིགས་ཐོག་སྟངས་འཛིན་བྱེད་ཤུགས་ཆེ་རུ་གཏོང་རྒྱུའི་དོན་དུ་སྒྱུ་རྩལ་ལ་སོགས་པའི་ཐབས་ལམ་འདྲ་མིན་སྣ་ཚོགས་ལག་ལེན་བསྟར་བ་བརྒྱུད་ནས་གྲངས་ཉུང་མི་རིགས་དེ་ཚོ་རང་ཉིད་རྒྱ་མིའི་རིག་གཞུང་དང་འབྲེལ་བ་གཏིང་ཟབ་ཏུ་གཏོང་ཕྱིར། ཕན་གྲོགས་བྱེད་མཁན་དཔེ་དེབ་སོགས་མང་བ་དཔར་སྐྲུན་བྱེད་དགོས་པ་དང་གཏམ་བརྗོད་སོགས་པའི་མིག་གིས་མཐོང་རྒྱུ་ཡོད་པའི་སྒྱུ་རྩལ་ཁག་བེད་སྤྱོད་མང་བ་གཏོང་དགོས་སྐོར་བཤད་པ་མ་ཟད་རྒྱ་ནག་དམར་ཤོག་ཚོགས་པས་སྤྱི་ཚོགས་དྲ་རྒྱ་དེ་བཞིན་རྒྱ་མིའི་སྤྱི་ཚོགས་ཀྱི་རྒྱལ་ཁབ་ཅེས་པའི་གོ་རྟོགས་སྤེལ་རྒྱུར་ལེགས་སྐྱེས་ཆེན་པོ་ཕུལ་རྒྱུ་ཡིན་སྟབས། སྤྱི་ཚོགས་དྲ་རྒྱ་དེ་དག་བརྒྱུད་ནས་དྲིལ་བསྒྲགས་ཀྱི་གནས་ཚུལ་སྤེལ་ཤུགས་ཆེ་རུ་གཏོང་དགོས་ལུགས་ཀྱང་བཤད་པ་ལུང་འདྲེན་བྱས་འདུག། ཡང་གྲངས་ཉུང་མི་རིགས་སྤྱི་དང་ལྷག་དོན་དུ་བོད་དང་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་མི་རིགས་གཉིས་ཀྱི་གདུང་འབོད་ཁག་ནི་རྒྱ་ནག་གི་སྤྱི་ཚོགས་ནང་དངངས་འཚབ་ཡོང་གཞིའི་འབྱུང་ཁུངས་གཙོ་བོ་དེ་ཡིན་པར་དོ་སྣང་ཆེན་པོ་བྱས་པ་ཡང་གོང་ཞུས་རྩོམ་བྲིས་དེར་བཏོན་འདུག། རྒྱ་ནག་གཞུང་གིས་བོད་དང་ཤར་ཏུར་ཀི་སི་ཐན་ནང་དམ་དྲག་བྱེད་ཤུགས་ཆེ་རུ་བཏང་ན་ཡང་དེ་དག་ལ་བརྟེན་ནས་རྒྱ་གཞུང་ལ་ངོ་རྒོལ་བྱེད་མཁན་ཇེ་མང་དུ་ཕྱིན་པ་དང་འགྲོ་བཞིན་ཡོད་ཅིང་རྒྱ་གཞུང་གིས་བོད་ནང་གི་བོད་པའི་སློབ་ཕྲུག་ས་ཡ་གཅིག་ལྷག་གཏན་འཇགས་སློབ་གྲྭ་ཁག་ནང་བཙན་ཤེད་ཀྱིས་བཏང་སྟེ་བོད་མིའི་སློབ་ཕྲུག་དེ་དག་རྒྱ་ནག་ཅན་དུ་བསྒྱུར་ཐབས་བྱེད་མུས་དང། ཡང་ཤར་ཏུར་ཀི་སི་ཐན་ནང་གི་ཡུ་གུར་ཁ་ཆེའི་མི་རིགས་ས་ཡ་གཅིག་ལྷག་གསོག་སྒར་ཁག་ནང་བཅུག་ནས་ངལ་རྩོལ་སྐུལ་བཞིན་པ་སོགས་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པ་ཁག་ལ་ངོ་རྒོལ་སྐྱོན་བརྗོད་བྱེད་ཀྱི་ཡོད་པ་ཡང་གསལ་ཁ་བཏོན་ཡོད་པ་སོགས་ཀྱི་གནས་ཚུལ་འདུག།
ཨ་མི་རི་ཀའི་གཞུང་གིས་རྒྱ་ནག་གིས་ཨ་མི་རི་ཀའི་ནང Fentanyl ཞེས་པའི་མྱོས་རྫས་དེ་གཏོང་རྒྱུར་དམ་དྲག་གི་ལས་དོན་སྤེལ་བར་བསྔགས་བརྗོད་གནང་ཡང། རྒྱལ་ཁབ་གཉིས་ཀྱི་འབྲེལ་བའི་གནས་བབ་དེར་འཁོན་འཛིན་གྱི་རྣམ་པ་ཡང་ཤུགས་ཆེ་ཡོད་པའི་རྐྱེན་གྱིས། དེའི་ཐོག་འགོག་རྐྱེན་ཡང་འཕྲད་སྲིད་པའི་ངོས་ལེན་གནང་ཡོད་པ་རེད་འདུག་བདུན་ཕྲག་འདིའི་ནང་ཨ་མི་རི་ཀ་དང་རྒྱ་ནག་གི་དཔོན་རིགས་བར། Fentanyl ཞེས་པའི་མྱོས་རྫས་དེ་ཨ་མི་རི་ཀའི་ནང་གཏོང་ཕྱོགས་སྐོར་གྲོས་མོལ་གནང་བའི་རྗེས་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་དྲུང་ཆེ་ཕྱག་རོགས་སྐུ་ཞབས Todd Robinson ཡིས། ང་ཚོས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས Fentanyl དང་འབྲེལ་སྔོན་འགྲོའི་ལས་དོན་ཁག་ཅིག་སྤེལ་གནང་བ་དེར་ངོས་ལེན་ཞུ་གི་ཡོད། འདི་གལ་གནད་ཆེན་པོ་རེད་དམ་ཞེ་ན་གལ་གནད་ཆེན་པོ་རེད། ཡིན་ནའང་དེ་ཙམ་གྱིས་འགྲིག་གི་མེད་པའི་སྐོར་ཁོང་གིས་གསར་འགོད་པ་ཁག་ཅིག་ལ་བརྗོད་ཡོད་པ་རེད་འདུག། ཨ་མི་རི་ཀའི་གཞུང་གི་དཔོན་རིགས་རྣམས་ཀྱིས་ལོ་ངོ་མང་པོའི་རིང་རྒྱ་ནག་གིས Fentanyl མྱོས་རྫས་དེ་ཕྱི་ཚོང་ཐོག་སྣང་མེད་གཏོང་བའི་ཉེས་འཛུགས་གནང་ཡོད་ཅིང། མྱོས་རྫས་དེས་ཨ་མི་རི་ཀའི་ནང་ལོ་རེར་མི་སེར་གྲངས་བདུན་ཁྲི་ལྷག་གི་ཚེ་སྲོག་ཤོར་གྱི་ཡོད་པ་རེད་འདུག་རྒྱ་ནག་གིས་གོང་ཞུས་མྱོས་རྫས་དེས་ཨ་མི་རི་ཀའི་ནང་ཕྱི་ཚོང་བྱེད་རྒྱུ་དེ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ནས་དམ་བསྒྲགས་བྱས་ཡོད་པའི་སྐོར་བརྗོད་ནའང། རྒྱ་ནག་གིས་མྱོས་རྫས་དེ་མེག་སི་ཀོ་རྒྱལ་ཁབ་ནང་མཛད་འཇོག་བྱས་པའི་ཉལ་ཐག་ཡུལ་དེའི་ནང་གི་ཉལ་ཐག་ཚོང་འགྲེམས་བྱེད་མཁན་ཚོས་ཨ་མི་རི་ཀའི་ནང་ཚོང་འགྲེམས་བྱེད་ཀྱི་ཡོད་པ་རེད་འདུག་གནད་དོན་འདིའི་ཐད་ཨ་མི་རི་ཀའི་གྲོས་ཚོགས་གོང་མའི་སྤྱི་མཐུན་ཚོགས་པའི་འཐུས་མི་སྐུ་ཞབས Marco Rubio ཡིས་ངའི་བསམ་པར་རྒྱ་ནག་གཞུང་གིས Fentanyl ཐོག་བཀག་འགོག་བྱས་པ་ཡིན་ན་ཁེ་ཕན་གང་ཡང་མཐོང་གི་ཡོད་པ་མ་རེད། ཁོང་ཚོས་ཨ་མི་རི་ཀ་དང།

པཱ་ཀི་སི་ཐན་གྱི་སྲིད་བློན་ཟུར་པ་ཨིམ་རཱན་ཁཱན་དང་ཁོང་གི་སྐུ་ཟླ་བུ་ཤི་རཱ་བི་བི་རྣམ་གཉིས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་བསྐྱོན་པའི་ཆང་ས་དེ་ནི་གཡོ་ཟོལ་རྫུན་མ་ཡིན་ལུགས་རྫོང་རིམ་པའི་ཁྲིམས་ཁང་ཞིག་གིས་ཐག་གཅོད་བྱས་པའི་རྗེས་སུ་སྲིད་བློན་ཟུར་པ་མཆོག་དང་སྐུ་ཟླ་གཉིས་ལ་ལོ་བདུན་རིང་བཙོན་འཇུག་གི་ཁྲིམས་ཐག་བཅད་འདུག་པས་དེ་ནི་སྲིད་བློན་ཟུར་པ་མཆོག་དང་ཁོང་གི་སྐུ་ཟླ་གཉིས་ཀར་བདུན་ཕྲག་འདིའི་ནང། ནག་ཉེས་བཙུགས་ནས་ཁྲིམས་ཐག་བཅད་པ་ཐེངས་མ་གསུམ་པ་དེ་ཡིན་འདུག་སི་ཨེན་ཨེན་ལ་ཁྲིམས་ཐག་བཅད་པའི་བཀའ་རྒྱ་ལག་སོན་བྱུང་བ་ལྟར་ན། པཱ་ཀི་སི་ཐན་གྱི་སྲིད་བློན་ཟུར་པ་ཨིམ་རཱན་ཁཱན་དང་ཁོང་གི་སྐུ་ཟླ་གཉིས་པ་བྷི་བྷི་གཉིས་ཀྱི་ཆང་ས་དེ་ནི་ཁྲིམས་ལུགས་གཞིར་བཟུང་མ་བྱས་པར་གཡོ་ཟོལ་དང་ཆང་ས་རྫུན་མ་བརྒྱབ་པ་ཡིན་ལུགས་འཁོད་ཡོད་འདུག་ཁོང་གཉིས་ལ་ཁྲིམས་གཏུག་བྱེད་མཁན་ནི་བུ་ཤི་རཱ་བྷི་བྷི་ལགས་ཀྱི་ཁྱོ་ག་ཟུར་པ Khawar Farid Maneka ཟེར་བས་ལོ་དྲུག་གི་གོང་ལ་ཁོང་གཉིས་ཁ་བྲལ་བའི་རྗེས་སུ་ཞུ་གཏུག་བྱས་པ་ཞིག་ཡིན་འདུག་པཱ་ཀི་སི་ཐན་གྱི་སྲིད་བློན་ཟུར་པ་ཨིམ་རཱན་ཁཱན་དང་ཁོང་གི་སྐུ་ཟླ་གཉིས་པར་ལོ་བདུན་རིང་བཙོན་འཇུག་བྱ་རྒྱུའི་ཁྲིམས་ཐག་གཅོད་མཁན་གྱི་ཁྲིམས་ཁང་དེ་ནི་གྲོང་ཁྱེར Rawalpindi ནང་གི Adiala བཙོན་ཁང་ཞེས་པའི་ནང་ཡོད་པའི་རྫོང་རིམ་པའི་ཁྲིམས་ཁང་དེ་ཡིན་པ་དང་བཙོན་ཁང་དེའི་ནང་ཨིམ་རཱན་ཁཱན་ལ་ནག་ཉེས་མང་དག་བཙུགས་ནས་བཙོན་འཇུག་བྱེད་ས་དེ་ཡིན་འདུག། སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱི་སྲིད་དོན་ཚོགས་པ་པཱ་ཀི་སི་ཐན་ཏཱ་རིག་ཨི་ཨིན་སཱབ་ཀྱིས་བསྒྲགས་གཏམ་ཞིག་སྤེལ་བའི་ནང། ཁྲིམས་ཐག་དེ་ནི་ཁྲིམས་ལ་འཕྱ་སྨོད་བྱས་པ་ཞིག་ཡིན་ལུགས་འགྲེལ་བརྗོད་བྱས་ནས་ངོ་རྒོལ་སྐྱོན་བརྗོད་བྱས་འདུག་ལ་ཡང་སྲིད་དོན་ཚོགས་པ་དེའི་མགྲིན་ཚབ་པ Syed Zulfikar Bukhari ཡིས། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཨིམ་རཱན་ཁཱན་དང་ཁོང་གི་སྐུ་ཟླ་གཉིས་ཁྲུང་ས་བསྐྱོན་སྐབས་ཁོ་རང་དཔང་པོ་ཡིན་སྟབས་ད་རེས་ཀྱི་ཁྲིམས་ཐག་དེ་ནི་ཨིམ་རཱན་ཁཱན་ལ་རྒྱལ་ཁ་ཐོབ་པ་ཡིན་སྐོར་འགྲེལ་བརྗོད་གནང་བ་མ་ཟད་ཁོང་ལ་ནག་ཉེས་སྐྱོན་འཛུགས་བྱས་པ་ཡོངས་རྫོགས་རྫུན་མ་ཡིན་སྐོར་གསར་འགོད་པ་ཚོར་གསུངས་འདུག། ད་དུང་ཨིམ་རཱན་ཁཱན་གྱི་སྲིད་དོན་ཚོགས་པས་རེས་གཟའ་མིག་དམར་ཉིན་བརྗོད་དོན་ལྟར་ན་ཨིམ་རཱན་ཁཱན་དང་ཕྱི་སྲིད་བློན་ཆེན་ཟུར་པ Mehmood Qureshi། གཉིས་ཀྱིས་རྒྱལ་ཁབ་ཀྱི་གསང་བ་ཕྱིར་གྱར་བྱས་པའི་ཉེས་མིང་འོག་ལོ་བཅུའི་རིང་བཙོན་འཇུག་བྱ་རྒྱུའི་ཁྲིམས་ཐག་བཅད་འདུག་ཡང་གོང་ཞུས་སྲིད་དོན་ཚོགས་པས་རེས་གཟའ་ལྷག་པའི་ཉིན་བརྗོད་གསལ་ལྟར་ན་པཱ་ཀི་སི་ཐན་གྱི་སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱིས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་བར་སྲིད་བློན་གྱི་ཐུགས་འགན་བཞེས་སྐབས། ཁྲིམས་འགལ་སྒོ་ནས་རྒྱལ་ཁབ་ཀྱི་ལག་རྟགས་ཁག་བཙོངས་པ་སོགས་ཀྱི་ནག་ཉེས་བཙུགས་ནས་ཁོང་དང་ཁོང་གི་སྐུ་ཟླ་གཉིས་ལ་ལོ་བཅུ་བཞིའི་རིང་བཙོན་འཇུག་བྱ་རྒྱུའི་ཁྲིམས་ཐག་བཅད་ལུགས་ཀྱང་གསུངས་འདུག་གོང་ཞུས་ཁྲིམས་ཐག་དེ་ནི་རེས་གཟའ་ཕུར་བུའི་ཉིན་པཱ་ཀི་སི་ཐན་ནང་རྒྱལ་ཡོངས་འོས་བསྡུ་བྱེད་ལ་ཉེ་བའི་སྐབས་སུ་བཅད་པ་ཞིག་ཡིན་འདུག་ད་དུང་ཨིམ་རཱན་ཁཱན་ལ་ལོ་བཅུ་ཕྲག་གཅིག་རིང་འོས་བསྡུའི་ནང་བཞེངས་མི་ཆོག་པ་དང་གཞུང་འཛིན་དབང་ཆ་འཛིན་མི་ཆོག་པ་སོགས་ཀྱི་བཙན་བཀའ་ཡང་བཏང་ལུགས་ཁོང་གི་སྲིད་དོན་ཚོགས་པས་གསུངས་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང Swiss དང Liechtenstein གྱི་བོད་རིགས་ཚོགས་པའི་འཐུས་མི་དང་ས་གནས་གྲོས་ཚོགས་ཀྱི་འཐུས་མི་གཅིག་ལྕོགས་རྣམས་ཀྱི་དུས་ཡུན་རྫོགས་སྟབས་སྐབས་བཅུ་དགུའི་འཐུས་མི་གསར་པའི་དངོས་གཞིའི་འོས་འདེམས་གནང་སྟེ་འཐུས་མི་གྲངས་ཉི་ཤུ་རྩ་གཉིས་འོས་འདེམས་བྱུང་བའི་སྐོར་ལ་ས་གནས་ནས་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། དེ་ཡང་སྤྱི་ཟླ་གཉིས་པའི་ཚེས་གསུམ་རེས་གཟའ་སྤེན་པའི་གུང་གསེང་དང་སྟབས་བསྟུན་སུད་སིའི་བོད་མི་འཚོ་སྡོད་གནང་ཡུལ་ཚོགས་ཆུང་ཁག་ཉི་ཤུ་རྩ་གཉིས་ཀྱི་ནང་ས་གནས་འོས་བསྡུའི་སྤྱི་ཁྱབ་འགན་འཛིན་གྱི་ལམ་སྟོན་དང་དབུས་སྤྱི་ཁྱབ་འོས་བསྡུ་ལྷན་ཁང་གིས་གཏན་འབེབས་མཛད་པའི་འོས་བསྡུའི་སྒྲིག་གཞིའི་དགོངས་དོན་ལྟར་ས་གནས་སོ་སོར་འོས་བསྡུའི་འགན་འཛིན་དང་གཟུ་དཔང་མངགས་གཏོང་མཛད་དེ་དུས་གཅིག་ཏུ་འོས་བསྡུ་གནང་པའི་རྗེས། འོས་བསྡུའི་འགན་འཛིན་དང་གཟུ་དཔང་ཚང་མ་དགོང་དྲོ་གྲོང་ཁྱེར་ཛུ་རིག་ནང་རྟེན་གཞི་བཟུང་བའི་མི་དམངས་སྤྱི་ཁང་གི་ནང་ས་གནས་འོས་བསྡུའི་སྤྱི་ཁྱབ་འགན་འཛིན་ས་གནས་སྐུ་ཚབ་དོན་གཅོད་ཀྱི་གོ་སྒྲིག་འོག་གྲངས་བཤེར་གནང་རྗེས། ས་གནས་འོས་བསྡུའི་འགན་འཛིན་གྱི་མགྲིན་ཚབ་ཆོས་བཟང་ལགས་སུ་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པས་ཐེངས་བཅུ་དགུ་པའི་ས་གནས་གྲོས་ཚོགས་ཀྱི་འོས་བསྡུ་ཚགས་ཚུད་བྱུང་མིན་གྱི་ཐད་བཀའ་འདྲི་ཞུས་པའི་བཀའ་ལན་དུ།
ཨ་ནི་ད་ང་རང་ཚོའི་སུད་སི་དང་ལིན་ཅན་སི་ཏན་བོད་རིགས་མི་དམངས་ཀྱིས་ད་ལྟ། བོད་རིགས་མི་མང། སྐབས་བཅོ་བརྒྱད་པ་དུས་ཡུན་ལོ་གསུམ་རིང་ལ་དེ་རྫོགས་ཡི་གེ་སླེབས་དུས་སྐབས་སུ་ད་ད་ལྟ་སྐབས་བཅུ་དགུ་པ་གྱི་ད་ལྟ་འོས་འདེམས་བྱེད་ས་གནས་འཐུས་མི། འདེམས་བསྐོ་གྱི་ཆ་ཚང་སྒྲིག་གཞི་དེ་ད་ང་ཚོས་ཀྱི་བོད་མི་མང་སྤྱི་འཐུས་ཀྱིས་གཏན་ལ་ཕབ་པའི་ས་གནས་འཐུས་ཚོགས་ཀྱི་སྒྲིག་གཞི་ཞེས་རུ་བ། འོང་དེ་གཞིར་བཟུང་བྱས་ནས་ང་ཚོས་ལམ་ལུགས་སུ་གཞིར་བཟུང་བྱས་ནས་དེ་ང་ཚོ་འཐུས་མི་དེ་བདམས་དགོས་རེད།

བཅས་མི་གཅིག་གིས་ལས་འགན་གསུམ་བཞེས་དགོས་ཀྱི་ཡོད་སྟབས་ལས་འགན་ཧ་ཅང་ལྗིད་པོ་ཡོད་ཙང་ཚོགས་ཆུང་ཁ་ཤས་ལ་འཐུས་མི་ལམ་སེང་འོས་འདེམས་མ་ཐུབ་པའི་དཀའ་ངལ་འཕྲད་ཀྱི་ཡོད་པའི་སྐོར་ལ་གཟུ་དཔང་ཚེ་རིང་རྡོ་རྗེ་ལགས་ནས་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པར་འགྲེལ་བརྗོད་གནང་དོན་དུ། སུད་སི་དང་ལི་ཁུང་ཧྲི་ཀྲན་གྱི་འཐུས་ཚབ་སྐབས་བཅུ་དགུ་པ་དེའི་འོས་འདེམས་ད་དེ་རིང་དངོས་གཞི་དེ་གྲུབ་རེད་དེའི་ངེད་ལ་ཡང་དངོས་འབྲེལ་དེ་བྱས།

འགྲེལ་བཤད་ཅིག་ཞུ་བ་ཡིན་ན། འཐུས་མིའི་གནད་འགག་དེ་འགྲེལ་བཤད་ཞུ་བ་ཡིན་ན་ཕལ་ཆེར་དགོངས་པ་བཞེས་ཀྱི་རེད་བསམ་པའི་རེ་བ་ཆེན་པོ་ཞུ་གི་ཡོད།
འཐུས་མི་འོས་འདེམས་མ་ཐུབ་པའི་ཚོགས་ཆུང་ཁག་ལ་ཐབས་ཤེས་མཛད་དེ་ཚོགས་ཆུང་ཉི་ཤུ་རྩ་ལྔ་ཆ་ཚང་ལ་འཐུས་མི་འོས་འདེམས་ཐུབ་པའི་རྗེས་གཞི་ནས་སྤྱི་ཟླ་གསུམ་པའི་ཚེས་གསུམ་ཉིན་འཐུས་མི་ཚང་མ་དམ་འབུལ་གནང་རྗེས་འཐུས་མིའི་མཚན་གཞུང་ཡོངས་བསྒྲགས་གནང་རྒྱུའི་འཆར་གཞི་འདུག། དེ་བཞིན་འབྱུང་འགྱུར་སྔོན་འགྲོའི་འོས་བསྡུའི་སྐབས་མི་གཉིས་ཀྱི་མཚན་གཞུང་འགེངས་ས་ཡོད་ན་ཤིན་ཏུ་ཡག་པོ་ཡོང་བ་འདུག་དེ་དང་ཕྱོགས་མཚུངས་ཚོགས་ཆུང་མི་རེ་ངོ་རེར་གཟུ་དཔང་རེ་རེ་བྱུང་ན་ཡག་པོ་འདུག་ཅེས་ཚོགས་ཆུང་སོ་སོའི་འོས་བསྡུའི་འགན་འཛིན་དང་གཟུ་དཔང་རྣམས་ནས་འོས་བསྡུའི་སྤྱི་ཁྱབ་འགན་འཛིན་ལ་དགོངས་འཆར་ཀྱང་ཕུལ་སོང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་སུད་སི་ནས།
རྒྱ་གར་ཝཱ་ཎ་མཐོ་སློབ་ཀྱི་སློབ་དཔོན་ཟུར་པ་དགའ་ལྡན་ཤར་རྩེ་དགེ་བཤེས་བློ་བཟང་རྒྱལ་མཚན་མཆོག་དགོངས་པ་རྫོགས་ཏེ་ཉིན་གྲངས་བཅོ་བརྒྱད་ཐུགས་དམ་དུ་བཞུགས་པའི་རྗེས་འདི་ཚེས་གཉིས་ཉིན་སྐུ་གདུང་ཞུགས་འབུལ་གནང་ཡོད་པའི་སྐོར། ང་ཚོའི་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། ཝཱ་ཎ་མཐོ་སློབ་ཀྱི་སློབ་དཔོན་ཟུར་པ་དགའ་ལྡན་ཤར་རྩེ་གྲྭ་ཚང་གི་དགེ་བཤེས་བློ་བཟང་རྒྱལ་མཚན་ལགས་དགོངས་པ་རྫོགས་ཏེ་ཉིན་གྲངས་བཅོ་བརྒྱད་ཐུགས་དམ་བཞུགས་པའི་རྗེས་འདི་ཚེས་གཉིས་ཉིན་སྐུ་གདུང་ཞུགས་འབུལ་གནང་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དགའ་ལྡན་ཤར་རྩེ་ཕུ་ཁང་དགེ་བཤེས་བློ་བཟང་རྒྱལ་མཚན་ལགས་ཏོག་དབྱིབས་ནད་ཡམས་ཁྱབ་གདལ་བྱུང་སྐབས་སྐུ་སྙིང་བསྙུང་སྟེ་གཤགས་བཅོས་གནང་ནས་ལོ་གཅིག་དང་ཕྱེད་ཀ་ཕྱིན་པའི་རྗེས་སུ་སླར་ཡང་ཉེ་ཆར་སྐུ་སྙིང་སྙུང་གཞི་བྱུང་སྟེ་རྒྱ་གར་ཧུབ་ལི་སྨན་ཁང་གི་ནང་སྨན་པ་བསྟེན་གཏུགས་ཀྱིས་ཉིན་གྲངས་བཅུ་བདུན་ཙམ་གྱི་རིང་སྨན་བཅོས་གནང་བའི་རྗེས་སུ། ཉེ་ཆར་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་གྱི་དགོང་དྲོ། གྲྭ་ཚང་གི་རང་ཤག་ཏུ་གདན་འདྲེན་ཞུས་ཏེ་ཕྱི་ཚེས་བཅུ་བཞི་ཉིན་གྱི་ཞོགས་པ་ཆུ་ཚོད་གསུམ་པ་ཙམ་ཞིག་གི་ཐོག་དགོངས་པ་རྫོགས་ཏེ་ཉིན་གྲངས་བཅོ་བརྒྱད་ཀྱི་རིང་ཐུགས་དམ་བཞུགས་ཤིང་ཐུགས་དམ་གྲོལ་བའི་རྗེས། འདི་ཚེས་གཉིས་ཉིན་སྐུ་གདུང་ཞུགས་འབུལ་གནང་ཡོད་པ་རེད་འདུག་དེའི་སྐོར་དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་ཟུར་ཁ་རི་རིན་པོ་ཆེ་མཆོག་གི་ཡང་སྤྲུལ་དང། དགེ་བཤེས་བློ་བཟང་རྒྱལ་མཚན་ལགས་དམ་པ་དེ་ཉིད་ཀྱི་དགེ་ཕྲུག་ཁ་རི་བསྟན་འཛིན་བློ་བཟང་རིན་པོ་ཆེ་མཆོག་གིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། རྒན་རིན་པོ་ཆེ་དགོངས་པ་རྫོགས་ཡ་དེ་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་གཟའ་སྤེན་པ་ཉིན་མོ་དེ་དགོང་དག་ཆུ་ཚོད། ད་བདུན་པ་བརྒྱད་པ་བར་དུ་ཅིག་ལ་ཨ་ནི་ཧུབ་ལི་སྨན་ཁང་ནས་ཡར། གདན་འདྲེན་ཞུས་ནས་གཟིམ་ཤག་ལ་འབྱོར་རེད་ཡ་དེ་ནས་མཚན་གྱི་ཆུ་ཚོད་གསུམ་པ་ཙམ་ཐོག་ལ་དགོངས་པ་རྫོགས་རེད་ལ། འདི་དགོངས་པ་རྫོགས་ནས་ནི་ཉི་མ་བཅོ་བརྒྱད་རིང་ལ་ཐུགས་དམ་བཞུགས་རེད་ཨ་ནི་སྤྱི་ཟླ་དང་པོའི་ཚེས་སུམ་ཅུ་དགོང་དག་ནི་ཆུ་ཚོད་དགུ་པ་ཙམ་དེ་རིང་ཐུགས་དམ་གྲོལ་རྟགས་དེ་འདྲ་བྱུང་ནི་དེ་ནས་ཁ་སང་ནི་རྒན་རང་གི་བདུན་ཚིགས་གསུམ་པ་འཁེལ་གྱི་ཡོད་རེད་ཉི་མ་ཉི་ཤུ་རྩ་གཅིག་ནི་གཟའ་སྤེན་པའི་སྔ་དྲོ། ཨ་ནི་ང་ཚོ་དེ་སྦྱིན་སྲེག་ཕུལ་རེད། སྐུ་གདུང་ཞུགས་འབུལ་གནང་རེད། ད་དུང་རིན་པོ་ཆེ་མཆོག་གིས་གསུང་ཡ་ལ་དགེ་བཤེས་ལགས་དམ་པ་ཁོང་ནི་ཐུགས་གཤིས་བཟང་ལ། གཙོ་བོ་གསང་བདེ་འཇིགས་གསུམ་གྱི་ཆོས་ཉམས་བཞེས་གནང་བཞིན་པ་གསུང་གནང་བྱུང། ད་ནམ་རྒྱུན་ནས་ཐུགས་གཤིས་དེ་ནི་ཧ་ཅང་གི་ཅིག་ཉམས་ཆུང་དང་ད་ང་ཚོས་ཞེ་ས་འདྲ་མ་ཞུས་ན་ད་མི་ཧ་ཅང་གི་ཅིག་སེམས་པ་བཟང་པོ་དང་མི་འདྲ་ཅིག་རེད། ཉམས་བཞེས་གནང་ཡ་དེ། སྔགས་ཕྱོགས་ནས་ཡི་དམ་གསང་བདེ་འཇིགས་གསུམ་དང་དེ་ཚོ་དུས་རྟག་ཏུ་ཞལ་འདོན་གནང་དེ་འདྲ་ཅིག་རེད། དེ་དེ་ག་ཁ་ནས་འདོན་པ་ཙམ་མ་ཡིན་པ་དམིགས་རྣམ་བསྐྱངས་གནང་དེ་འདྲ་ཅིག་རེད། ན་ནིང་སྔོན་མ་ད་སྙིང་ལ་གཤགས་བཅོས་མ་བྱས་ན་ད་ཉེན་ཁ་ཆེན་པོ་ཉི་མ་ཁ་ཤས་མ་གཏོགས་ད་བསྡད་གི་མ་རེད་མདོག་མདོག་སྨན་པས་དེ་འདྲས་བཤད་གི་ཡོད་རེད་དེ་ང་གང་འདྲ་བྱས་པ་ཡིན་ནའང་གཤགས་བཅོས་བྱེད་གི་མེད་ཟེར་ནས་སྐབས་དུས་དེ་འདྲས་གསུངས་རེད་བྱས་ཙང། གཤག་བཅོས་སྐབས་ལ་ཡང་ཁ་སྣོན་མ་བྱས་པ་གཉིས་འདི་བྱུང་ཡོད་རེད། དེ་མཚུངས་དགེ་བཤེས་བློ་བཟང་རྒྱལ་མཚན་ལགས་དགའ་ལྡན་ཤར་རྩེ་གྲྭ་ཚང་གི་ནང་བཞུགས་སྐབས་དང། དེ་བཞིན་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཁང་གི་ནང་སློབ་དཔོན་གནང་སྐབས་བཅས། སྐབས་དུས་སོ་སོར་མཉམ་ཞུགས་ཀྱིས་ཕྱག་ལས་ལྷན་རྒྱས་གནང་མྱོང་མཁན། ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཁང་གི་སློབ་དཔོན་ཟུར་པ་དང། དགའ་ལྡན་ཤར་རྩེ་གྲྭ་ཚང་གི་དགེ་བཤེས་བློ་བཟང་ཡར་འཕེལ་ལགས་ཀྱིས་གསུངས་ན། དགེ་བཤེས་ལགས་དམ་པ་ཁོང་ནས་མཁྱེན་ཡོན་ཆེ་ཞིང་ཐུགས་གཤིས་བཟང་ལ། འདོད་ཆུང་ཆོག་ཤེས་ཀྱི་བཟང་པོའི་ཁྱད་ཆོས་དུ་མ་ཞིག་ལྡན་ཡོད་པ་གསུངས་གནང་བྱུང།
ཨ་ནི་ཕྱག་དཔེ་ཡག་པོ་ཞེ་དྲག་རེད་ཕྱག་དཔེ་ཡག་པོ་ཡིན་འདུག་ཨ་ནི་དུས་རྒྱུན་དུ་ནས་ཀུན་སྤྱོད་དང་ཉམས་བཞེས་དེ་ཚོ་ཡག་པོ་ཞེ་དྲག་ཡོད་རེད་ཨ་ནི་འདོད་ཆུང་ཆོག་ཤེས་ཡོད་རེད་ད་ཕྱི་རྒྱས་སྤྲོས་འདྲ་བོ་ཞེ་དྲག་གནང་མཁན་དེ་འདྲ་རྩ་བ་མ་རེད་འདོད་ཆུང་ཆོག་ཤེས་དང་དེ་འདྲ་རེད་ལ་མ་གཡས་ཝ་ར་ཎ་སི་ལ་ང་ཚོ་དགེ་རྒན་ཕལ་ཆེར་ལོ་ཉི་ཤུ་རྩ་གྲངས་ཤིག་མཉམ་དུ་བཞུགས་པ་རེད་དེ་དུས་ག་ནི་རྒན་ལགས་དགེ་ལུགས་རང་གཞུང་དགེ་རྒན་རེད་ང་རྒྱ་གཞུང་དགེ་རྒན་རེད་ད་དགེ་ལུགས་རང་གཞུང་ནང་ནས་རྒན་གྱི་གང་མང་ཚོ་ད་ང་ཚོ་ཡིན་ན་དགེ་རྒན senior ཚོ་རྗེས་ལ་ཕེབས་ཚར་དུས་ནི་རྒན་ལགས་དེ་དགེ་ལུགས་ཀྱི་འགན་འཛིན་མཁན་པོ་འདྲ་བོ་དེ་རྒན་ལགས་ཀྱིས་འཁྱེར་བ་རེད་དེ་དུས་ག་ནས་ཕྲུ་གུ་ཚོ་ལ་ཡར་སློབ་ཁྲིད་གནང་ཡག་ཙམ་མ་ཡིན་པར་དུས་རྒྱུན་དུ་ནས་འགན་འདྲ་བོ་ཞེ་དྲག་གནང་བཞེས་བྱས་བཀའ་སློབ་དེ་ཚོ་ཡང་སེ་གནང་ཡས་དང་ཨ་དེ་འདྲས་རེད། མི་སུ་ལ་ཡིན་ནའང་རྒན་ལགས་མཐུན་ལམ་མཐུན་ལམ་དེ་ཚོ་ཡག་པོ་ཞེ་དྲག་ཡོད་རེད། ཨ་ནི་དགོངས་པ་རྒྱ་ཆེན་པོ་བཞེས་མཁན་དེ་འདྲས་རེད། དགའ་ལྡན་ཤར་རྩེ་ཕུག་ཁང་དགེ་བཤེས་བློ་བཟང་རྒྱལ་མཚན་ལགས་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་ལྔ་ལོར་བོད་སྟོད་མངའ་རིས་ཧོར་གྲོ་ཤོད་དུ་སྐུ་འཁྲུངས་ཤིང། བོད་ནང་དུས་འགྱུར་བྱུང་བའི་རྗེས་རྒྱ་གར་ནང་བཙན་བྱོལ་དུ་ཕེབས་ཏེ། མོན་གྷོ་འདོད་རྒུ་གླིང་དུ་གནས་སྤོས་ཀྱིས་སྐུ་ན་ཆུང་དུས་གཞིས་ཆགས་སློབ་གྲྭའི་ནང་ཕེབས་ཤིང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལོར་དགའ་ལྡན་ཤར་རྩེའི་ཐོས་བསམ་ནོར་གླིང་གྲྭ་ཚང་གི་ནང་ཆོས་ཞུགས་ཀྱིས་ཐོག་མར་བསྡུས་གྲྭ་ནས་དབུ་འཛུགས་ཀྱིས་གཞུང་ཆེན་བཀའ་པོད་ལྔ་ལ་གསན་བསམ་སློབ་གཉེར་མཐར་ཕྱིན་པ་མཛད་དེ། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོར་གདན་ས་ཆེན་མོ་གསུམ་གྱི་ཆོ་འཕྲུལ་སྨོན་ལམ་ཆེན་མོར་དགེ་བཤེས་ལྷ་རམས་པའི་གྲྭ་སྐོར་དམ་འཇོག་མཛད་པ་དང། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་རྒྱུད་སྟོད་གྲྭ་ཚང་དུ་སྔགས་རམས་པ་ཐོན་ཞིང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོ་ནས་བཟུང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་བར་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཁང་གི་དགེ་ལུགས་རང་གཞུང་གི་དགེ་རྒན་དང་རིམ་པས་སློབ་དཔོན་ཆེན་མོ་བཅས་ཀྱི་ཕྱག་ལས་ཐུགས་འགན་ལོ་ངོ་ཉི་ཤུ་རྩ་ལྔའི་རིང་གནང་ཞིང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་གཙུག་ལག་སློབ་ཁང་དེ་ནས་ཁོང་གི་མཛད་རྗེས་ལ་གཟེངས་བསྟོད་ཕྱག་འཁྱེར་གནང་མྱོང་ཡོད་པ་རེད་འདུག་ལ། དེ་རྗེས་དགེ་བཤེས་བློ་བཟང་རྒྱལ་མཚན་ལགས་ཝཱ་ཎ་གཙུག་ལག་སློབ་ཁང་གི་ལས་སྣེ་ནས་བགྲེས་ཡོལ་དུ་ཕེབས་ཏེ། དགའ་ལྡན་ཤར་རྩེ་གྲྭ་ཚང་གི་ནང་བཞུགས་གནང་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
ཐེངས་འདིའི་ན་གཞོན་དང་སློབ་ཕྲུག་གི་ལེ་ཚན་ནང་རྒྱ་གར་གྱི་རྒྱལ་ས་ལྡི་ལིར་གནས་བཞུགས་བདག་མེད་ཁྱི་དང་ཁྱི་ཕྲུག་ཚོར་གཅེས་སྐྱོང་གནང་མཁན་ན་གཞོན་ཚེ་སྒྲུབ་རྡོ་རྗེ་ལགས་ཀྱིས་གཙོ་འགན་བཞེས་ཏེ་གསར་བཙུགས་གནང་བའི་ཡ་མུ་ན་ཁྱིམ་ཚང་སྐོར་ཁོང་དང་ལྷན་དུ་གསར་འགོད་པ་ནོར་བདེ་སྒྲོལ་མ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་བསྐྱར་དུ་གསན་རོགས་གནང།

ལྟ་ཡིན་པའི་སྐབས་སུ་ང་ཚོས་ཞོགས་པ་ཆུ་ཚོད་ལྔ། ཆུ་ཚོད་བདུན་པ་ནས་དེ་ནས་ད་ང་ཚོ་ཁྱི་ཁ་ལག་སྤྲད་ཡས་འགོ་ཚུགས་ཀྱི་ཡོད་ག་ཅིག་ལབ་ན་དེའི་རྗེས་ལ་ཡང་ཆུ་ཚོད་དགུ་པ་བཅུ་པ་ནས་ཡང་ང་ཚོ་ཚོས་ལས་འབུམ་དང་ངས་ད་ལྟ་ལས་ཀ་བྱེད་རོགས་གཅིག་ག་ད་ལྟ་སྐུ་ཚང་ཚེ་དཔལ་ར་ང་རང་གཉིས་འདི་འཁོར་འདྲ་བོ་གཅིག་ནས་ཡང་ཆུ་ཚོད་བཅུ་པ་བཅུ་གཅིག་ད་ཡིག་ཚང་ལ་ཐེ་དགོས་དགོས་ཡོད་ར་འོ་དེ་གི་ནི་ང་ཚོས་ཁྱི་ཁ་ལག་སྤྲད་ཡས་གཙོ་བོ་དེ་ཞོགས་པ་རང་སྔ་བོ་སྔ་བོ་བྱེད་ཀྱི་ཡོད་ཡོད་ར་ག་ཅིག་ལབ་ན་ལྡི་ལི་རྒྱ་གར་རྒྱལ་ཁབ་ལྡི་ལི་ལ་ཆ་མཚོན། བ་འདྲ་བོ་བྱས་ན། ད་ཁོང་ཚོའི་སྡེ་བ་ལ་ལས་ཀ་བྱེད་མང་ཆེ་དགོང་དག་ཐལ་མོ་བྱེད་དོ། ཐལ་མོ་བྱེད་དུས་ནི་དེ་ལ་མི་ཟང་ངེ་ཟིང་ངེ་མང་པོ་བྱེད། མོ་ཊ་ཡར་འགྲོ་མར་འགྲོ་མང་པོ་བྱེད་བྱེད་དུས་ཡང་ཁ་ལག་སྤྲད། ལ་དཔེ་དཀའ་ལས་འདུག་ར། ད་དེ་ལས་དུས་ཞོགས་པ་སྔ་བོ་ཡིན་སོང་ན་ནི་མི་མང་ཆེ་ཉལ་བསྡད་ཡོད་རེད་ཁོ་འཇམ་ཐིང་ངེར་ཆེ་ཁུ་སིམ་མེ་ཡིན་དུས་ནི་ང་ཚོ་ཞོགས་པ་སྔ་བོ་ཡོད་ར་ཁྱི་ཁ་ལག་འདུ་བྱེད་ནི་ཁྱི་ཁྱོན་བསྡོམས་ཉིན་ལྟར་ཁྱི་བརྒྱ་དང་ཉི་ཤུ་གཅིག་ལ་ང་ཚོ་འདུ་བྱེད་ནི་ཁ་ལག་སྤྲད་ཀྱི་ཡོད་རེད། ལགས་སོ་ཨ་ནི་ད། འདི་ལྟར་ཞོགས་པ་ཡི་ལས་བྱེད་འདྲ་བོ་ཅིག་རེད། ལགས་ཅི་དང་ཨ་ནི་ད་ལྟ་བར་དུ་ཕྱག་ལས་གནང་ཡས་འགོ་བཙུགས་ནི་ལོ་ག་ཚོད་ཕྱིན་རེད། ད་ལྟ་བར་དུ་ཧ་ལམ་ལོ་དྲུག་ཅིག་འགྲོ་གི་ཡོད་རེད། འགོ་སྟོད་ལ་ང་ཚོས་འགོ་ཚུགས་པའི་སྐབས་སུ་ད་ཁྱི་ང་ར་ཚོས་ང་ཚོ་འདྲ་བོ་བྱས་ན་ད་བོད་ནས་སླེབས་རྒྱུ་རེད་དེ་ནང་བཞིན་ང་ཚོས་དང་པོ་ཐོག་མ་ལྡི་ལི་ལ་སླེབས་དུས་ང་ཚོས་ད་ཁང་པ་མ་བཟོས་ནས་ཁང་གླ་འགྲོ་རྒྱུ་རེད་ཟེར་གྱི་ཡོད་རེད། དེ་བསྡད་པའི་སྐབས་སུ་ནི་ང་ཚོས་བསྡད་ས་གི་ད་ཁང་པ་འདི་འགྲམ་ལ་ང་ཚོ་མ་སླེབས་གོང་ནས་ཁྱི་བརྒྱད་ཅིག་བསྡད་ཀྱི་འདུག་ར་ཁོ་ར་ཚོ་མཉམ་དུ་ཁྱི་བརྒྱད་ཅིག་བསྡད་དུས་ད་དང་པོ་ཉིད་ལ་ཁྱི་བརྒྱད་འདི་འདུག་བཞིན་འགོ་ཚུགས་ནི་འགོ་སྟོད་ལ་ཁྱི་བརྒྱད་ཡོད་རེད་དེ་ནས་ཁྱི་བརྒྱད་དེ་ལ་འདུག་བཞིན་ཁ་ལག་སྤྲད་དེ་ནས་སོ་སོ་གིས་ད་ཁ་ལག་སྤྲད་དེ་སྤྲད་ཐུབ་ཀྱི་འདུག་དེ་ལས་མང་ང་ཅིག་སྤྲད་ན་བསམ་ནས་ཡང་དེ་ནས་དེས་རྒྱ་ཆེ་རུ་རྒྱ་ཆེ་རུ་བཏང་ད་ལྟ་བར་དུ་ང་ཚོས་འདུག་བཞིན་ཁྱི་ཁ་ཅིག་ལས་ཀ་དེ་བྱས་ནས་ལོ་དྲུག་ཟུ་དྲུག་ཞུགས་ཀྱི་འདུག་ར་ད་ད་ལྟའི་ད་ལྟའི་ཆར་ལ་འདྲ་བོ་གཅིག་སུ་འདི་ད་ང་ཚོས་ཁྱི་བརྒྱ་དང་ཉི་ཤུ་ཅིག་ལ་ད་ཁ་ལག་འདུག་བཞིན་ཉིན་ལྟར་ཁ་ལག་སྤྲད་ཀྱི་ཡོད་རེད་ར།
ལགས་སོ་ཨ་ནི་ཅི་དང་ཡ་མུ་ན་ཁྱིམ་ཚང་ཟེར་ཡས་དེ་ག་རེད་པས་དང་པོ་འགོ་བཙུགས་དུས་བསམ་པ་ཁྱི་ལ་ཞལ་ཁ་ལག་སྤྲད་ཡས་འགོ་བཙུགས་ཡིན་ན་དེ་ཡ་མུ་ན་ཁྱིམ་ཚང་ཟེར་ན་ཨ་ནི་འདི་ག་འདྲའི་ཅིག་དབུ་འཛུགས་བྱུང་རེད་པས། ཡ་མུ་ན་ཁྱིམ་ཚང་ལ་འདི་ད་མིང་འདི་ག་འདྲའི་འདྲ་བོ་ཅིག་ཆགས་ལབ་ན་ང་ཚོ་དང་པོ་ཉིད་ལ། ང་ཚོ་ང་ར་ཚོ་ད་མཐོ་རིམ་སློབ་གྲྭ་འདི་ཚར་ཚར་བའི་རྗེས་ལ་ད་ལྡི་ལི་ལ། ཁ་ཤས་ཡིན་ན་མཱ་སི་ཏར་བྱེད་མཁན་ཡོད་རེད་ཁ་ཤས་སྡེ་བ་ཡིན་ན་སྡེ་བ་ལ་ད་ལས་ཀ་བྱེད་བསྡད་མཁན་ཡོད་རོ། དེ་འདྲའི་ཡིན་པའི་སྐབས་སུ་ཡོད་ར་ང་ཚོ་འགོ་སྟོད་ལ་ད་རོགས་པ་ཕྲུ་གུ་གཅིག་གཉིས་ཀྱིས་ད།

དུས་ཚོད་གཅིག་ལ་ད་ང་ཚོ་མི་ཉི་ཤུ་ཟིན་ཡོད་ར་མི་ཉི་ཤུ་ཚང་མ་ད་ཁ་ར་པད་སོ་སོ་ཕར་ཚུར་དཔེ་སྐྱིད་པོ་བྱེད་བསྡད་ཀྱི་ཡོད་རེད་ནི་ལས་ཀ་འགྲོ་མཁན་ལས་ཀ་འགྲོ་སོ་སོ་མཐོ་རིམ་སློབ་གྲྭ་འགྲོ་མཁན་འགྲོ་ཡང་དགོང་དག་ཚར་ཚར་ཚར་སོང་ན་ཚུར་སླེབས་འོ་འདུག་བྱེད་ནི་ད་ང་ར་ཚོ་ཁྱིམ་ཚང་གི་རྣམ་པ་འདྲ་བོ་ཅིག་འདུག་བྱེད་ནི་ཆགས་སོང་ར་ང་ཚོ་སྔོན་མ་བོད་ཁྱིམ་སྡེ་བ་ར་ཡིན་ནི་ར་ང་ཚོ་ཁྱིམ་ཚང་ལ་ཁྱིམ་ཚང་གཅིག་བྱེད་དེ་ནི་དེ་ལ་མ་མ་ལ་གཅིག་ཡོད་རེད་དེ་ནི་ད་ཁྱིམ།

ཕྱི་ལོགས་ལ་ཡར་མར་ཡར་འགྲོ་མར་འགྲོ་བྱེད་བཅུག་མ་རེད་ཚང་མ་སོ་སོའི་ནང་ལ་བསྡད་དུས་བསྡད་བསྡད་དགོས་ཀྱི་ཡོད་ར་དེ་ལས་ཀ་འདྲ་བོ་བྱེད་ན་ཚང་མ་ནང་ལ་འདུག་བྱེད་ཀྱི་ཡོད་ར་ད་དེ་བྱེད་པའི་སྐབས་སུ་ད་དུས་ཚོད་དཔེ་མང་པོ་སོ་སོ་ལ་རག་གི་འདུག་ད་དུས་ཚོད་དེ་རག་པའི་སྐབས་སུ་ད་ང་ཚོའི་ག་ཅིག་ལབ་ན་ཡ་མུ་ན་ཁྱིམ་ཚང་གླེང་སྟེགས་ལ་ནི་ཡོད་ར་ཡ་མུ་ན་ཁྱིམ་ཚང Forum ལ་ནི་ང་ཚོ་ཅིག་འགོ་ཚུགས་ར Online ཡོད་ར་དེ་དུས་འཛུགས། མཉེན་ཆས་དེ་ང་ཚོས་བེད་སྤྱོད་བྱེད་ནི་ད་ང་ཚོའི་བོད་པ་ཡིན་ནའི་རེད་རྒྱ་གར་སྤྱི་ཚོགས་ནང་ལ་ཡིན་ནའི་རེད་ད་ང་ཚོའི་གཙོ་བོ་དེ་ག་རེ་ལབ་ན་རྒྱ་གར་སྤྱི་ཚོགས་ཀྱི་གཞོན་སྐྱེས་དང་ང་ཚོ་བོད་པ་སྤྱི་ཚོགས་ཀྱི་གཞོན་སྐྱེས་བར་འབྲེལ་བ་ཅིག་ཡག་པོ་བྱུང་ན་འགྲོ་བསམ་ནས་ཡོད་ར་ང་ཚོའི་ད་ལྟ་ད་བོད་པ་ནང་ལ་མཁས་དབང་དཔེ་མང་པོ་ཡོད་ར་ད་ནང་ཆོས་ཐོག་ནས་ཡིན་ནའི་རེད་དགེ་བཤེས་ལགས་ཚོ་ལ་རེད་ད་ད་ག་ནང་བཞིན་ལྷོ་ཕྱོགས་ཁག་གི་གདན་ས་ཁག་གི་དགེ་བཤེས་ལགས་དེ་འདྲ་ཡིན་ནའི་ད་ནི་རང་ག་བོད་པ་ག་ནང་ཆོས་སྐོར་ལ་ཡིན་ནའི་རེད་ད་ག་ནང་བཞིན་སྐྱབས་མགོན་རིན་པོ་ཆེ་གི་ཐུགས་ཀྱི་དམ་བཅའ་བཞི་ཐོག་ལ་ནི་ང་ཚོའི་ད་ཡང་སྟེང་རིན་པོ་ཆེ་ཡིན་ན་རེད་སྐུའི་གསུང་བསྒྱུར་ཚེ་དཔག་ལགས་ཡིན་ནའི་རེད་ནི་འོ་འདུག་སེ་ནི་ད་ཁོ་ར་ཚོ་ང་ཚོའི online ལ zoom meeting ལ་འདུག་སེ་ནི་ཁོ་ར་ཚོ་ལ་རེ་བ་ཞུས་ནས་ནི་དེ་སྐོར་ལ་སྐད་ཆ་བཤད་རོགས་བྱེད་དང་ལབ་ནི་ང་ཚོའི་འདུག་སེ་ནི་ད་ཨེ་འདྲ་ཞིག་ནི

ས་ཆ་སྟོང་པ་བཞག་ཆོག་གི་མི་འདུག་ད་ཁོང་ཚོའི་ས་ཆ་འདི་ཡོད་ལ་གནས་སྐབས་རིང་འགའ་ཟིན་མེད་ལ་ཁོང་ཚོའི་ཁང་པ་ཡོད་ར་ང་ཚོ་མ་ཟད་ཨིན་ཇི་སྐད་ལ་མ་ཟིན་ན Temporary ཡོད་ར་གནས་སྐབས་རིང་འགའ་ལ་ཅིག་ཁང་པ་ཅིག་རྒྱབ་བཞག་བྱ་ག་ད་དེ་ལ་ང་ཚོ་དེའི་གོ་སྐབས་བྱུང་ཁ་ཅིག་ལབ་ན་ང་ཚོའི་ལ་ཁང་པ་དེ་དཔེ་ཡག་པོ་དང་སྤུས་དག་པོ་དེ་འདྲ་ཞེ་དྲག་ཡོད་མ་རེད་ད་ཡིན་པ་ཡིན་ནའི་དེ་ལ་ས་ཆ་དཔེ་ཆེན་པོ་འདུག་ར་ས་ཆ་ཆེན་པོ་ཡོད་ཏེ། ད་ཅིག་སོ་སོའི་ཉི་མ་ཉི་མ་ཉི་མ་ཅིག Activity དུ་བྱེད་ཡག་ཡིན་ནའི་རེད་ག་རེ་ཡིན་ནའི་ད་ཅིག་ཁོ་བྱེད་ཆོག་ཆོག་དུ་དཔེ་ཅིག་མི་འདུག་མི་མང་པོ་ཅིག་འཛོམས་པ་དུ་བྱེད་ནས་འཛོམས་ཆོག་ཆོག་ཨེ་འདྲ་དུ་ཁང་པ་ཅིག་སྐྱེལ་སྟངས་དུ་འདུག་ཡོད་ར། དེ་བྱེད་དུས་སེམས་པ། ཡོད་རེད་ཁྱེད་མ་རེད་ད་དེ་སུས་སོ་སོའི་ངོ་ཤེས་པ་ཡིན་ནའི་རེད་བོད་ནས་སླེབས་ཀྱོག་འགྲོ་གི་ཡིན་ནའི་རེད་སོ་སོའི་ངོ་ཤེས་པ་ཡིན་ངོ་ཤེས་པ་གྲོགས་པོ་འགྲོ་གི་འདྲ་རེ་སུ་སླེབས་ནའི་ད་འདི་རེད་ཁ་ལེ་དུ་ང་ཚོའི་ཁ་ལོ་དུ་སླེབས་ཆོག་ཆོག་དུ་ཅིག་རེད་བ། ཨ་ནི་དེ་བྱེད་དུས་ཡ་མུ་ན་ཁྱིམ་ཚང་ནང་ལོགས་ལ་ད་ལྟ་གོང་དུ་ཁྱེད་རང་གིས་གསུངས་སོང། དུས་ཚོད་གཅིག་ལ་སློབ་ཕྲུག་ཉི་ཤུ་ཞིག་ཡོད་རེད་གསུངས་སོང་རེད་བ། དེ་བྱེད་དུས་ཁྱིམ་ཚང་དེ་ནང་ལ་ཡ་མུ་ན་ཁྱིམ་ཚང་ནང་ལོགས་ལ་ཚུད་ཡ་ལ་ཆ་རྐྱེན་འདྲ་པོ་དེ་ག་རེ་དགོས་ཡོད་ན་ཨ་ནི་གཞན་དག་དེ། དེ་ད་འགྲོ་གྲོན་གཏོང་དགོས་རེད་བ། ཞལ་ལག་མཆོད་དགོས་རེད་ཨ་ནི། དེ་ག་འདྲ་ཞིག་གནང་དགོས་རེད་ཨ་ནི་གསུམ་པ་དེ་ད་ལྟ། ཡ་མུ་ན་ཁྱིམ་ཚང་ནང་ལོགས་ལ་ཨ་ནི་སློབ་ཕྲུག་དེ་ཚོ་མཉམ་དུ་ཨ་ནི་ཁྱེད་ཚང་མ་མཉམ་དུ་བཞུགས་དགོས་རེད་པས།

ནི་དེ་རྗེས་ལ་ང་ཚོ་ཡ་མུ་ན་ཁྱིམ་ཚང་ལ་དེ་གལ་སྲིད་སླེབས་པ་རེད་ཅེ་ན་ཆ་རྐྱེན་འགྲོ་གི་རེད་དེ་འདྲ་གང་ཡང་དགོས་ཅིག་ཡོད་མ་རེད་ར། ད་སྤྱི་བཏང་ད་ལྟ་ཕྲུ་གུ་ཉི་ཤུ་ཙམ་ཅིག་མང་ཆེ་བ་གཅིག་ང་ར་ཚོ་སློབ་གྲྭ་གཅིག་པ་རྐྱང་རྐྱང་རེད་ད་གཅིག་དམིགས་བསལ་གྱི་བོད་ནས་སླེབས་ཀྱོག་འགྲོ་གཅིག་ཡིན་སོང་ན་ད་སོ་སོ་ལ་སློབ་གྲྭ་ཐོན་ཚར་བའི་རྗེས་ལ་སོ་སོ་སྤུན་ཀྱག་འགྲོ་གི་ད་གཅིག་སྡོད་སར་འགྲོ་གི་ད་ནང་འགྲོ་གི་ད་དེ་དམིགས་བསལ་གང་ཡང་ཡོད་མ་ར། དེ་བས་སོ་སོ་གྲོགས་པོ་གཅིག་གལ་སྲིད་ལྡི་ལི་ལ་ཡོད་སོང་ན་ཁོ་གི་ལྡི་ལི་ལ་ལས་ཀ་འགྲོ་གཅིག་སོང་ན་གྲོགས་པོ་འདི་མཉམ་ལ་སྐབས་སུ་སྡོད་ཁ་ལི་ད་དེ་འདྲའི་འགྲོ་གི་བྱས་ནི་ཡོད་ར། ང་ཚོ་ཆ་རྐྱེན་ལ་ནི་དམིགས་བསལ་གང་ཡང་ཡོད་མ་རེད་སོ་སོའི་གྲོགས་པོ་གྲོགས་པོ་ངོ་ཤེས་པ་ཡིན་ནའི་རེད་སོ་སོའི་སློབ་གྲྭ་འགྲོ་བཞིན་ཡིན་པ་ཡིན་ད་སུ་སླེབས་པ་ཡིན་ནའི་འདི་རེད་ཁ་ལི་དོ་སླེབས་ཆོག་ཆོག་འདྲ་པོ་ཅིག་རེད་སྐབས་རེ་སྐབས་རེ་ང་ཚོ་ལ་ཨེ་འདྲས་ཆགས་ཡོད་རོགས་པ་གི་རོགས་པ་ང་ཚོ་སུ་ག་ཅིག་ངོ་ཤེས་ཀྱི་ཡོད་མ་རེད་ལེ་ཡིན་པ་ཡིན་ནའི་ཁོ་ར་འོ་འདི་ཞོགས་པ་ང་འོ་རྡ་རམ་ས་ལ་ནས་འགྲིག་གི་འདུག་ནས་ཞོགས་མགྲོན་ཁང་དང་དེ་འདྲས་བསྡད་དཀའ་ལས་ཡོད་ས་རེད་ནས་དེ་བ་ལ་བསྡད་ན་འགྲིག་གི་རེད་ལབ་ཡིན་དང་ཡིན་ལབ་ནས་ད་ང་ཚོ་སུ་སླེབས་ནའི་འདི་རེད་སླེབས་ཆོག་ཆོག་འདྲ་པོ་ཅིག་རེད་རེད་བ་དེ་ལ་ཨེ་འདྲས་ཀྱི་ཆ་རྐྱེན་ཚང་དགོས་ཡ་འགྲོ་གི་ད་དེ་འདྲས་གང་ཡང་དགོས་ཅིག་ཡོད་མ་རེད།

དང་དུ་བླངས་ནས་ཡོད་རོ། གལ་སྲིད་ཁ་ལག་བཟོ་ཡ་ཡིན་ནའི་རེད། ཉོ་ཆ་རྒྱག་འགྲོ་ཡ་ཡིན་ནའི་རེད་ཚང་མ་སོ་སོས་སོ་སོ་གིས་ད་བསམ་བློ་བཏང་ནས་བསམ་ཤེས་ཀྱི་ཐོག་ནས་འདུག་བྱས་ནས་ད་ལྟ་བར་དུ་ད understanding ལོས་རོ། དེ་འདྲའི་ཐོག་ནས་ད་ང་ཚོ་འདུག་བྱས་ནས་ད་འཚོ་འཚོ་ནས་བསྡད་རེད་ཡོད་རོ། ལགས་སོ། ཨ་ནི་ཕ་ད་ལྟ་ཁྱི་དང་ཁྱི་ཕྲུག་ཚོ་ལ་བདག་སྐྱོང་བྱེད་ཡ་དེ་སྐོར་ལ་བཀའ་འདྲི་ཞུས་ཤི་འདུག་ཨ་ནི་ཁྱི་དང་ཁྱི་ཕྲུག་ཚོ་ལ་ད་བདག་སྐྱོང་གནང་དུས་ཙམ་པ་ཁྱེད་རང་ཚོ་ཞལ་ལག་ཕོན་ཆེན་པོ་བཀྲམ་ཞོགས་ཀས་སྔ་པོ་ནས་ཁྱི་ལ་སྤྲད་ཀྱི་འདུག་ཨ་འདི་ནས་མར། ཁྱེད་ཀྱིས་མི་ལ་བདག་སྐྱོང་བྱེད་བྱམས་སྐྱོང་བྱེད་སྲུང་སྐྱོབ་ལ་འོ་ར། དེ་གས་ཚང་མ་ཚང་བ་ནང་བཞིན་ཁྱི་ལའི་བདག་སྐྱོང་བྱེད་པ་དང། བསྡད་ས་ཡོད་པ་ཟས་ཡོད་པ། སྙིང་རྗེ་དང་བྱམས་བརྩེ་ཡོད་པ་བཅས་འདིའི་སྒང་ལ་བདེ་སྡུག་ལའི་གཟིགས་ཀྱི་འདུག་ར security།

སེམས་ཅན་བདག་སྐྱོང་གི professional ལ་འོ་ར་ཁྱི་ལའི་ད་ག་རང་གི་བསམ་བློ་བཏང་ཡ་འདི་ཁྱེད་རང་ཚོ་གིས་ལག་ལེན་བསྟར་ནས་འདི་འདྲས་ཅིག་བཟོས་འདུག་པ་འདི་བསམ་བློ་འདི་ཚོ་ག་འདྲས་སླེབས་ཡིན་ན་ཨ་ནི་འདི་ནང་ལོགས་ལ་འདི་གཅིག་པོ་རེད་མི་འདུག་ད་མི་ཕན་ཚུན་ད་གིན་གོང་དུ་གསུངས་དུས་ཡ་མུ་ན་ཁྱིམ་ཚང་ལ་སུ་ཕེབས་ནའི་འགྲིག་གི་རེད་ཚང་མ welcome རེད་ཚང་མ་དེ་འདྲས་ཡིན་ན་སེམས་ཅན་ལའི་གནང་གི་འདུག་པ་འདི་གི་སེམས་ཤུགས་ལ་འོ་རེད་བྱམས་བརྩེ་ལ་ཡ་འདི་འདི་ནས་བློ་བློ་ཟེར་བ་འདི་ག་ནས་སླེབས་རེད།

འགྲིམ་འགྲུལ་བ tourist ཚོ་ཡིན། དེ་འདྲའི་དཔེ་མང་པོ་སླེབས་ཡག་འགོ་ཚུགས་ར། དེ་སླེབས་ཡག་འགོ་ཚུགས་དུས་ད། ང་ཚོ་བར་གྱི་ས་ཆ་དེ། དེ་ནས་ས་ཁང་ལོ་བཞི་བརྒྱ་ཡ་རེ་ཟེར་ར། དེ་དེའི་ཆ་ཤས་ཡོད་དུས་ད་ཁུལ་གྱི་རང་དུ་དེ་ནས་མར་ཐོན་རོགས་བྱིས་ལབ་བརྗོད་ར། ཐོན་རོགས་བྱིས་ལབ་དུས་ད་ང་ཚོ། དེ་ནས་མར་ཐོན་དགོས་འཁེལ། ད་ཐོན་དགོས་འཁེལ་དུས་ཐོན་དགོས་འཁེལ་རེད་ལ། ད་དེ་ནས་ང་ཚོ་སྤུ་གུ་དཔེ་མང་པོ་ཞེ་དྲག་ཡོད་མ་རེད་ཁ་ཆེ་ལ་ད་སྤུ་གུ། ཉི་ཤུ་ལྷག་ནས་ད་ཧ་ལམ། བརྒྱ་ཆ་དགུ་བཅུ་གོ་ལྔ་ལྷག་ཙམ་ཅིག་ད་སུ་ཕྱི་རྒྱལ་ཁག་ལ་སློབ་སྦྱོང་འཕར་མ་བྱེད་མཁན་ཡིན་ནའི་རེད་ཕྱི་རྒྱལ་ཁག་ལ་ལས་ཀ་བྱེད་མཁན་དེ་ཚོ་ཕྱིན་ཕེབས་ཚར་རེད་ཡོད་ར་ཚང་མ་འགྲོ་ཚར་རེད་ད་ད་ལྟའི་ཆ་ལ་ཡིན་པ་ཡིན་ན། ལྡི་ལི་ལ་ང་ད་ང་རང་ཀུན་བཟང་ཚེ་ཀ་ང་གཉིས་གཉིས་མ་གཏོགས་ཡོད་མ་རེད་ད་ང་གཉིས་གཉིས་མ་གཏོགས་མེད་དུས་ང་གཉིས་ཡའི་ཁང་པ་དུ་སུ་ཕར་སྤོས་ཚར་སྤོས་ཚར་དུས་ད་སྔོན་མ་ཡིན་ན་ཁྱི་བཞག་ས་ས་ཆ་ཡོད་རེད་ཁྱི་ནད་པ་ཡིན་ན་སྨན་བཅོས་བྱེད་ནི་བྱེད་ས་ས་ཆ་ད་དེ་འདྲའི་དམིགས་བསལ་གའི་ཡོད་མ་རེད་དེ་གའི་མེད་པ་དུས་ད་དེང་དུས་ང་ཚོས་ག་བྱེད་ཡོད་ལབ་ན། ཁྱི་དེ་ཚོ་སོ་སོ་གི་ས་ཆ་ག་ག་བསྡད་ཀྱི་ཡོད་པ་ཡིན་ནའི་ང་གཉིས་གཉིས་ཀྱིས་ཁ་ལག་སྤྲད། སྤྲད་དེ་ད་ང་རང་གཉིས་ཀྱིས་མུ་མཐུད་དེ་རང་ས་ཕྱི་སྒོ་ལ་ར། ཕྱི་སྒོ་ལ་སྡོད་དེ་ང་ཚོས་སྔོན་མ་དང་པོ་འགོ་སྟོད་ལ་ང་རང་ཚོ་ཁྱི་བརྒྱད་དེ་ལ་ཁ་ལག་སྤྲད། ཁྱི་བརྒྱད་ནས་བརྒྱད་ཀྱི་འགྲམ། ཚུ་ལ་ཁ་ལག་སྤྲད། དེ་ཕྱིན་ནས་ད་སོ་སོའི་གི་ནུས་པ་ལ་དཔགས་པས་ནི་ཁྱི་དེའི་གྲངས་འབོར། སྤར་གྱི་སྤར་གྱི་སྤར་གྱི་ཕྱིན་ད་ད་ལྟའི་ཆ་ལ་ཡིན་ན་བརྒྱ་དང་ཉི་ཤུ་ཙམ་ཅིག་འདུག་ཆགས་སོང། ད་དེ་ཁྱི་དེ་ཚོ་ཁ་ལག་སྤྲད་པའི་སྐབས་སུ་ཡོད་ར་ཁྱི་དེ་གིས། ང་འདི་གཉིས་ཀྱིས་ད་གཙོ་བོ་ཁོ་རང་འཆར་གཞི་དེ་ག་རེ་ལབ་པ་རེད་ལབ་པ་ཡིན་ན་ང་འདི་གཉིས་ཀྱིས་ང་ཚོ་མ་རྩ་ནས Animal Shelter དུ་ལ་ཡོད་དོ། དེ་འདྲའི་སྒོ་སྤེལ་ཡ་ད་དེ་འདྲ་བྱེད་དགོས་ཀྱི་འཆར་གཞི་མ་རེད་ང་གཉིས་གཉིས་འཆར་གཞི་དེ་ག་རེ་ལབ་པ་ན། ང་ཚོའི Community གཅིག་ནང་ལ་ཁྱི་ཡོད་རྒྱུ་བརྗོད་མ་རེད་ཁྱི་ཡོད་རྒྱུ་དེ་ཚོ་ང་ཚོའི་ཚད་ཏག་ཏག་ག་འདྲས་བཟོས་འདུག་ཁྱི་ཡོད་རྒྱུ་དེ་ཚོ་མི་མཉམ་དུ་མཐུན་ལམ་ཡག་པོ་ག་འདྲས་བཟོས་འདུག་དེ་ང་གཉིས་གཉིས་འཆར་གཞི་ར་དེ་འཆར་གཞི་དེ་ག་འདྲས་སྒྲུབ་ཐུབ་འདུག་ལབ་བ་ཡིན་ན། སོ་སོའི་ནང་གི་ཕྱི་ལོགས་ལ་ཁྱི་གཉིས་གསུམ་འབྱོར་གྱི་ཡོད་སོང་ན་ཁྱི་གཉིས་གསུམ་དེ་སོ་སོ་རང་གི་འདི་ནང་ལ་དེ་ངའི་མི་གཅིག་གིས་ད་གལ་སྲིད་ཁ་ལག་འདྲ་སྟེར་ནི་དགུན་ཁ་རུ་ཡིན་ན་ཁོ་འཁྱག་ཡོད་རེད་ཟེར་ནས་དེ་འདྲས་འགྲོ་དེ་འདྲས་འགྲོ་གཅིག་བྱས་སོང་ན།

འདིར་ད་ལྟའི་འཆར་གཞི་དེ་སྒྲུབ་པ་ལ་ཡོད་ར་རྒན་པས་ཤུགས་ཆེན་པོ་ཞིག་ཁྱེར་ལེན་གྱིན་འདུག་ཡུལ་མིའི་ནང་ལོགས་ལ་ཁྱི་ལ་མ་དགའ་མཁན་དེ་འདྲས་བྱུང་སྲིད་པ་དེ་ཚོ་བྱུང་བའི་སྐབས་སུ་ཡང་ང་ཚོས་ཀྱིས་ཁོ་ཚོའི་མཉམ་དུ་ད་སྐད་ཆ་བཤད་བར་འགྲོ་ཅིག་ནས་སྐད་ཆ་དེ་ཞི་བའི་ངང་ནས་བཤད་རེས་ད་ཕར་ཕྱོགས་དེ་གི་བསམ་ཚུལ་ཉན་ད་སོ་སོའི་བསམ་ཚུལ་དེ་ཕར་ག་འདྲས་ཡིན་མིན་ད་ང་ཚོས་ག་རེ་མགོ་འཚོས་བ་བྱེད་དགོས་འདུག་ང་ཚོའི་སྤྱི་ཚོགས་ཅིག་ནང་བསྡད་དུས་ཁྱི་དེ་མི་དེ་མཉམ་དུ་བསྡད་དགོས་ཀྱི་ཡོད་ར་ལྷག་མ་ཞོག་ཁྱི་ག་ཡོད་བ་མི་ག་ཡོད་ས་ན་ཁྱི་ཡོད་པ་རེད་ད་ཁྱི་དེ་ལོགས་སུ་ཕུད་ཡས་དོན་དག་དེ་འདྲས་དཔེ་ཁག་པོ་རེད་ད་དེ

ལྟ་ཐུབ་ཀྱི་འདུག་ལབ་བ་ཡིན་ན་ཁྱི་གང་གིས་གཤག་བཅོས་བྱེད་འདུག་གཤག་བཅོས་བྱེད་མི་འདུག་ལབ་ཡ་ཅོ་ལ་ཁྱི་ད་ལྟ་ཕྲུ་གུ་མ་སྐྱེ་བ་བཟོ་ཡ་ཅོ་ར། འདི་ང་ཚོས་བྱེད་ཐུབ་ད་ད་ང་ཚོའི་ལས་ཀ་འདི་ནང་ནས་གལ་ཆེ་ཤོས་འདི་ག་རེ་འདུག་ལབ་ན། ཁྱི། ལྡི་ལི་འདྲ་ཅིག་ན་ས་ཆ་ཆུང་ཆུང་རེད་མི་འབོར་དཔེ་མང་པོ་རེད་འདི་ག་ཁྱི་ཡི་མི་འབོར་དཔེ་མང་པོ་ཡོད་རེད་འདི་ག་ལ་ཁྱི་དེ་གཤག་བཅོས་མ་བཏང་སོང་ན་མང་པོ་ཡོད་ཀྱོ་འདི་ག་ལ་མི་འབོར་དཔེ Overpopulation རེད་ར་མི་འབོར་དཔེ་ཚད་ལས་བརྒལ་བ་ཅིག་ཆགས་ཡོད་རེད་ཡོད་ར།

རྒྱབ་ལ་དར་ཁ་ལོག་རེ་ཁྱི། ཕོ་དཔེ་མང་པོ་འགྲོ་བྱེད་དུས་ནི་ཁྱི་ཕོ་དེ་ཚོ་ཕར་འཛིངས་ཁྱི་དེ་ཚུར་འཛིངས་བྱེད་དུས་ནི། དེ་དེ་དེ་འཛིངས་ཡོད་ག་སོ་དེ་འཛིངས་མཁན་དེ་ཚོ་དཔེ་ཞིག་སྣ་ཚོགས་འཛིངས་ཀྱི་ར་དེ་འཛིངས་དུས་ནི། རྨ་འདྲ་བྱེད་སོང་ནི་གལ་སྲིད་རྨ་དེ་ལ་སྨན་བཅོས་བྱེད་མཁན་མ་རག་སོང་ན་རྨ་དེ་ཁོ་རང་རུལ་འབུ་རྒྱག་དུས་ཚོད་ནི་ཁོ་ཤི་འགྲོ་མཁན་ཡང་དཔེ་མང་པོ་བྱུང་གི་ཡོད། ད་འདི་ལ་དུས་གལ་སྲིད་ཁྱི་དེ་གཤག་བཅོས་བཏང་སོང་ན་ཡོད་ར་ང་ཚོ་ཁ་ཁྱི་ནད་པ་བྱ་ཡག་བྱུང་ར་དེ་གྲངས་ཀ་དེ་དཔེ། འདི་ཁོ་རང་མར་ཉུང་རུ་འགྲོ་རེད། ཁྱི་ད་ག་རང་ལ་ང་ཚོས Cancer ཡོད་ར། ཁྱི་བུ་མོ་ཡིན་ན་བུ་སྣོད་ཀྱི Cancer དང། བུ་ཡིན་ན་བུ་ག་ཅིག་ཀྱི་འབྲེལ་བ་ཡོད་རྒྱུ Cancer དེ་ཚོ་ཡིན་ནའི Cancer། མ་ཆགས་པ་བྱས་ཁྱི་ཁོ་རང་གི་རང་བཞིན་གྱི་ད། Life span། ལེགས་ར་མི་ཚེ་བྱོ་མི་ཚེ་ག་ཅིག་ད་རིང་ཐུང་བྱོ་དེ་རིང་རུ་འགྲོ་རེད། ད་ག་ནང་བཞིན་ད་ཁྱི་ག་ཅིག་གྲངས་འབོར་བྱོ་ར་གྲངས་འབོར་དེ་ད་ཁོ་ཚད་གཞི་ཏག་ཏག་ཅིག་དེ་ལ་ཉར་ཐུབ་དགོས་རེད་ག་ཅིག་ན་ས་ཆ་གཅིག་ནང་ལོགས་ལ་ཁྱི་དཔེ་མང་པོ་ཆགས་སོང་ན་རང་བཞིན་གྱི་མི་ཁ་ཤས་དགའ་བོ་མི་འདུག་ར་གྲངས་བྱོ།

འཕྲུལ་ཆས་རིག་པ་དེ་འདྲས་མཐོ་སློབ་འགྲིམས་ཚར་བ་རེད་ཨ་ནི་ཁྱེད་རང་འཚོ་བ་སྐྱེལ་གྱི་ཡོད་རེད་ཡིན་ན་ཡང་ཁྱེད་རང་དྭང་བླངས་ཀྱི་ཐོག་ནས་འདི་འདྲ་ཁྱི་དང་སེམས་ཅན་ལ་ད་བྱམས་སྐྱོང་བྱེད་ཨ་ནི་དེ་ཞལ་ལག་གཅིག་པོ་ཕུལ་བ་མ་ཚད་ཞལ་ལག་གཅིག་པོ་ཕུལ་བ་མ་གཅིག་པོ་མེད་པ་བྱས་ད་དུང་བདག་སྐྱོང་གནང་གི་འདུག་ཨ་ད་བརྩེ་བ་བརྩེ་དུང་འདི་བརྩེ་བ་འདི་ག་འདྲས་སླེབས་པས་ཁྱེད་རང་སེམས་ཤུགས་འདི་ག་འདྲས་སྐྱེས་བས་དེ་དེ་བྱམས་བརྩེ་འདི་ག་འདྲས་གཞན་དག་ལ་ག་འདྲས་འཕེལ་གྱི་ཡོད་ན
ད། ཅིག་སྤྱིར་བཏང་ཡིན་ན་ད་སོ་སོ་བོད་ནང་ལ་ཡོད་བྱས་སོ་སོ་ཆུང་ཆུང་སྐབས་བོད་ལ་ཡིན་ནས་ད་སེམས་ཅན་མཉམ་དུ་ད་ང་ཚོ་འབྲོག་པ་རང་ར་ས་མ་འབྲོག་འབྲོག་རེད། དེ་ལ་དུས་ད་སེམས་ཅན་མཉམ་དུ་ད་འབྲེལ་བ་དེ་རང་བཞིན་གྱི་ཡོད་པ་ར། ཅིག་ཆུང་ཆུང་ཡིན་པའི་སྐབས་སུ་སེམས་ཅན་མཉམ་དུ་ཅིག་འཚོ་བར་འགྲོ་བྱས་སེམས་ཅན་ཡང་མ་འཚོ་གར་འགྲོ་བྱས་ནི་ད་སེམས་ཅན་མཉམ་དུ་ཅིག་དེ་ཆུང་ཆུང་སྐབས་སུ་ཅིག་ད་ཡོད་ཡོད་ས་ར། ཡིན་པ་ཡིན་ནས་ད་སོ་སོ་སྟོན་ཡོད། ཀོ་བིད་སྐབས་སུ་ད་མི་མང་པོ་ཅིག་གྲོངས་འགྲོ་གི་ཡོད་རེད་དེ་སྐབས་སུ་སོ་སོ་ག་རེ་འཚོ་བ་སྐྱེལ་ས་ད་བས་ན་ད་སོ་སོ་ཅིག་མི་ཚེ་གཅིག་ལས་ཀ་བྱེད་ཧྲང་སར་འགྲོ་ཤག་ནས་ཅིག་མི་ཚེ་སྤུ་ན་གཅིག་པོ་དེ་ད་སོ་སོ་སྡོད་པ་གང་གི་འདུལ་ཡ་ལམ་སོ་སོ་ད་དྲི་བ་ཅིག་འདྲ་བོ་ཅིག་སླེབས་ཡ་ཅིག་དྲི་བ་ཅིག་སླེབས་སོང་དེ་སླེབས་པའི་སྐབས་སུ་ད་སོ་སོའི་ངོས་ནས་ག་རེ་ག་རེ་འདྲ་བོ་བསམ་ཟེར་ན་སོ་སོའི་སྤྱི་ཚོགས་ཆེད་དུ་གཞན་ཕན་ཡིན་ནའི་རེད་ད་སྤྱི་ཚོགས་ཆེད་དུ་ང་རང་ཚོ་འཐབ་རྩོད་ཆེད་དུ་སོ་སོ་ལས་ཀ་འདྲ་བོ་ཅིག་བྱེད་ཀྱི་ཡོད། པ་ཡིན་ནའི་རེད་གང་ལྟར་གཅིག་ད་སོ་སོའི་བྱེད་ཡས་ཀྱིས་གཅིག་བྱེད་དགོས་འདུག་འགྲོ་བའི་ཨེ་ནས་འདྲ་བོ་ཅིག་སོ་སོའི་ཚོར་བ་དཔེ་ཤུགས་ཆེན་པོ་ཅིག་སླེབས་སོང་ཡོད་ར། ད་འདི་སོ་སོའི་བྱེད་ཡས་དེ་དག་མི་སོ་སོའི་གི་བྱེད་ལས་པ་སོ་སོ་སོའི་གི་ནུས་པ་ལ་དཔགས་ཡོད་ད་སོ་སོ་ག་རེ་ཡིན་ནའི་ཁ་ཤས་འཐབ་རྩོད་ཐོག་ལ་བྱེད་མཁན་ཡིན་ན་འཐབ་རྩོད་ཁབ་འཐབ་རྩོད་ཐོག་ལ་བྱེད་མཁན་དེ་དཔེ་ཡག་པོ་དེ་འདྲ་ཡོད་རེད་ད་ཡང་སོ་སོའི་འཐབ་རྩོད་ཐོག་ལ་ཞེ་དྲག་འཇོན་གྱི་མེད་པ་འདྲ་བོ་བྱས་ན་སོ་སོའི་རིག་གཞུང་ཐོག་ལ་ག་རེ་བྱེད་ཐུབ་ཡས་འདུག་ད་ཨེ་འདྲ་བྱས་ནས་ད་སོ་སོའི་སུའི་གཅིག་བྱེད་ཐུབ་ཡས་ཅིག་ཡོད་ར་དེ་གཅིག་བྱེད་ཐུབ་ན་ཡག་པོ་འདུག་འདྲ་བོ་ཅིག་ཚོར་བ་སླེབས་སོང་ར་ད་ང་རང་འདྲ་བོ་ཅིག་ཡིན་པ་ཡིན་ན་ཡོད་ར། དཔེ་སྐད་ཆ་ཞིག་འཁྱེར་སྟངས་བཤད་སྟངས་དཔེ་མཁས་པོ་འདྲ་བོ་ད། དེ་འདྲའི་འཁྱེར་དགོས་ཀྱི་མེད་ར། ད་དེ་ནས་བྱས་ཙང་ད་ང་རང་གི་ཡག་ཤོས་དེ་ག་རེ་འདུག་ཟེར་ན། ཁྱི་ལ་འདྲ་བོ་བྱས་ནས་ཁ་ལག་སྤྲད་ད་སྤྱི་ཚོགས་ནང་ལོགས་ལ་ཁྱི་དེ་ཚོ་ལ་ད་ལྷིང་འཇགས་ཡག་པོ་ཅིག་བྱུང་ཡས་ལ་ད་སོ་སོའི་ག་རེ་བྱེད་ཐུབ་འདུག་ལབ་ནས་བྱེད་ཀྱི་ཡོད་ར། ད་གཙོ་བོ་དེ་ལྟར་ཚང་མ་བྱའོ། ང་ཚོ་བོད་པ་ཅིག་ཡིན་པའི་ཤུགས་ལ་རང་བཞིན་གྱི་བྱམས་སྙིང་རྗེ་དེ་མི་རིགས་གཞན་པ་ལས་ལྷག་ག་ཅིག་ཅིག་ད་ཡོད་པ་རེད་གྲོགས་མོ་བྱའོ་ར། དེ་སྒང་ལ་ཨ་ནི་ང་ཚོ་སྐྱབས་མགོན་རིན་པོ་ཆེ་གིས་ག་དུས་ཡིན་ནའི་སེམས་པ་བཟང་པོ་བྱེད་བྱམས་སྙིང་རྗེ་བྱེད་ལབ་ནས་ང་ཚོ། ད་དུས་རྒྱུན་དུ་ད་ང་ཚོ་ལ་འདྲ་བོ་བྱས་ནས་བཀའ་སློབ་ཕེབས་བསྡད་ཀྱི་ཡོད་རེད། ད་འདྲ་བོ་བྱེད་དུས་ད་སོ་སོའི་གིས་ཅིག་དེ་འདྲའི་རིགས་ཅིག་བྱེད་ཐུབ་ན་ནི་ཡག་པོ་འདུག་བསམ་སོང་འདི་སྒང་ལ་ཨ་ནི་སོ་སོའི་གིས་ཅིག་གཞན་པ་ལ་བྱམས་དང་སྙིང་རྗེ་རོགས་ཅིག་བྱས་པ་ཡིན་ན་ཉི་མ་འདི་ལ་ཡིན་ནའི་སོ་སོ་དཔེ་སྐྱིད་པོ་འདུག་ཡོད་ར་ཐོང་ཟོ། ད་ཨོ་དེ་འདྲ་བོ་ཅིག་རེད་ད་ལས་སོ་སོའི་གིས་ཅིག།

དང་པོ་དང་པོ་འགོ་སྟོད་ལ་ང་ཚོ་ད་ཁྱི་བརྒྱད་ནས་འགོ་བཙུགས་རེད་དེ་རྗེས་ལ་བཅུ་གཉིས་སླེབས་རེད་དེ་ནས་ཉི་ཤུ་རྩ་གཉིས་སླེབས་རེད་དེ་ནས་ཁྱི་བཞི་བཅུ་ལྔ་བཅུ་སྤོ་ཏོ་དང་ད་འགྲོ་སོང་ཚང་མ་ད་ད་ང་དང་ང་རང་ཀུན་བཟང་ཚེ་དཔལ་གྲོགས་པོ་ཡོད་ར་ང་རང་གཉིས་རང་གི་ད་འདྲ་བོ་བྱས་ནས་སོ་སོ་གྱིས་སྒེར་གྱིས་གཏང་གི་ཡོད་ར་ཡོད་ར་ད་འདི་དུས་ག་རེ་རེད་ལབ་ན་ང་ཚོ་ཁ་ལག་སྟེར་ཡས་འདྲ་བོ་ཅིག་མེད་ཁ་ལག་དེ་གང་ད་ང་རང་ཚོས་བཟོས་ནས་སྤྲད་ཀྱི་ཡོད་ར། ད་ལྟ་ཁ་ལག་འདི་ནང་ལ་འབྲས་བླུགས་དགོས་རེད་ང་ཚོ་ཤ་རྫུན་མ་ལབ་ཡ་ཡོད་ར་འདི་བླུགས་དགོས་རེད་རྒྱ་གར་གྱི་ད་ལི་བླུགས་དགོས་རེད་ད་ག་ནང་བཞིན་རྩམ་པ་བླུགས་དགོས་རེད་ཡོད་ར་ད་དེ་ཚོ་ང་ཚོ་གི་ཐུག་པ་རང་ནང་བཞིན་བཙོས་ནས་ཡོད་ར་འདུག་སེ་སྤྲད་ཀྱི་ཡོད་དེ་སྤྲད་ཚོ་ན་ག་རེ་རེད་ལབ་ན་དགོང་མོ་ཡ་ཚང་མ་ཡོད་ར་དེའི་སྐབས་སུ་ཡིན་པ་ཡིན་ན་འགྲོ་སོང་ཅིག་ལོ་གསུམ་བཞི་འདྲ་བོ་ཅིག་ད་འགྲོ་སོང་ཅིག་ང་རང་གཉིས་སྒེར་གྱིས་རང་བྱེད་ཀྱི་ཡོད་ར་ད་ཕྱིས་སུ་ང་གཉིས་གཉིས་ཀྱི་ད་ད་ད Instagram ཡོད་ར་དེ་ནང་ལ་ད་སོ་སོའི་གྱི་ལས་ཀ་ག་རེ་བྱེད་ཀྱི་ཡོད་མེད་དེ་ང་གཉིས་ཀྱིས་འདྲ་བོ་བྱས་ནས་བླུགས་ཐུབ་པ་ཡིན་ན་མི་གཞོན་སྐྱེས་མང་པོ་ཅིག་ལ་ད་ང་ཚོའི་ལས་ཀ་འདི་ཐོག་ནས་སེམས་ཤུགས་འཕར་མ་ཅིག་ལས་སྐྱེས་ཀྱི་རེད་ལབ་ནས་གཞན་པ་ཅིག་ལ་ལས་ཀ་བྱེད་ན་ག་འདྲས་བྱེད་དགོས་འདུག་ལབ་ནས་ད་ཁོ་ཚོ་ལ་འདི་ག་ལས་དོ། Idea འདྲ་བོ་ཅིག་ཡོད་ར། མཐོང་རྒྱ་ཐོས་རྒྱ་འདྲ་བོ་ཅིག་འགྲོ་གི་རེད་བསམ་ནས་ང་གཉིས་ཀྱིས Instagram དེ་འདྲ་བོ་བྱས་ནས་སྒོ་ཕྱེ་བ་ཡིན་ར་ད། འདི་སྐབས་སུ་ད་འགོ་སྟོད་ལ་ལོ་གཅིག་གསུམ་བཞི་བཅུ་གཅིག་དང་ང་རང་གཉིས་སྒེར་གྱི་རང་གི་འགྲོ་སོང་གཏང་གི་ཡོད་རེད་དེ་ག་ལ་འགྲོ་སོང་དཔེ་ཆེན་པོ་ལ་ནི་གད་དམིགས་བསལ་སྒྲུག་གི་ཡོད་མ་ཐུབ་ཉི་མ་རྟག་པར་ཁྱི་བཞི་བཅུ་ཙམ་ཁ་ལག་སྤྲད་འགྲོ་གི་རེད་ལབ་མ་ཐུབ་ད་དེ་རྗེས་ལ་ང་གཉིས་ཀྱིས་འདྲ་པར་དེ་ཚོ Instagram ལ་བསྡུ་བྱས་ཡོད་སྐབས་སུ་མི་མང་པོ་ཅིག་གིས་དགའ་མོས་དཔེ་བྱེད་འདུག་རང་ཚོ་ལས་ཀ་དཔེ་ཡག་པོ་བྱེད་འདུག་རང་ཚོ་དགུ་བཅུ།

ཕྲན་བུ་ཅིག་ལས་སུ་ན་ནི་ག་རེ་ཡག་པོ་འདུག་ལབ་ནས་ང་ཚོས་ལས་ཀ་བྱས་ཏེ་རྒྱ་ཆེ་རུ་བཏང་ཐུབ་དོ། རྒྱ་ཆེ་རུ་བཏང་འདུག་ཟེར་ནས་འདུག་ཟེར་ནས་ལས་ཀ་འདི་རྒྱ་ཆེ་རུ་བཏང་འདུག་ད་ད་ལྟའི་འགྲོ་བ་ཅིག་གནས་གནས་སྟངས་ལ་ཡིན་ན་ད་ལོ་གཉིས་ཙམ་འགྲོ་གི་ཡོད་རེད་ང་ཚོས་ལས་ཀ་ག་རེ་བྱེད་ཀྱི་ཡོད་དེ་གང་ཟག་ཞལ་འདེབས་རང་རེད་འདི་འདི་ག་ལ་ཕྱི་རྒྱལ་ཁག་ནས་ཞལ་འདེབས་རྒྱག་མཁན་མང་པོ་འདུག་རྒྱ་གར་སྤྱི་ཚོགས་ནང་ལོགས་ལ་རྒྱ་གར་ཡུལ་མིས་ཞལ་འདེབས་རྒྱག་མཁན་མང་པོ་འདུག་ཁ་ཤས་ཡིན་སོང་ན་དངོས་སུ་རང་ང་ཚོ་ཐུག་སྐད་ཆ་བཤད་རང་ཚོ་ལས་ཀ་དཔེ་ཡག་པོ་བྱེད་འདུག་ལབ་སྟེ་ང་ཚོ་ལ་ཁོ་ར་ཚོས་འབྲས་དང་འབྲས་འབོག་ར་དང་དེ་འདྲའི་ཁོ་ར་དངོས་སུ་ང་ཚོར་ལག་པ་ལ་འཁྱེར་བྱས་སྤྲད་ཡག་འགྲོ་གི་དང་ཁ་ཤས་ཡིན་ན་ཡང online Amazon དེ་འདྲའི་བརྒྱུད་ནས་ཡང་ང་ཚོ་ལ་བཏང་ཡག་འགྲོ་གི་དང་དེ་འདྲའི་བྱས་ནས་ད་ལྟའི་ཆ་ལ་ང་ཚོས་ལས་ཀ་བྱས་ཏེ་བརྒྱ་ཆ་བརྒྱ་ནས་བརྒྱ་ཞལ་འདེབས་རང་རེད་ཡོད་རང། ཨ་ནི་ད་ལྟ། སྤྱི་བཏང་ད་ལྟ་ཁྱེད་རང་གིས་གསུངས་སོང་དེ་བརྒྱ་ཆ་བརྒྱ་ནས་བརྒྱ་ཞལ་འདེབས་རེད་གསུངས་སོང་བ། ཨ་ནི་དེ་མ་ཚད་རྒྱ་གར་ཡུལ་མི་དང་རྒྱ་གར་དེ་བོད་པ་མང་པོ་ཞིག་ནས་ཞལ་འདེབས་ཕུལ་གྱི་འདུག་གསུང་གི་འདུག་རྒྱ་གར། སྤྱི་ཚོགས་ནང་ལོགས་ལ་སེམས་ཅན་བདག་སྐྱོང་བྱེད་མཁན་དེ་འདྲས་ཡོད་རེད་བ། དེ་ཚོ་མཉམ་དུ་མཉམ་ལས་དེ་འདྲས་གནང་གི་ཡོད་ན་ཁོང་ཚོ་དཔེར་ན་ཁྱེད་རང་ཚོས་ཨ་ནི་གོང་དུ་དེ་འདྲས་སོང། ཞལ་འདེབས་བསྐྱོན་དུས་ཙམ་པ་ཁོ་རང་ཚོ་མི་ཁ་ཤས་ཀྱིས་ཁོ་རང་ཚོ་སྐྱེས་སྐར་ཡིན་གསུངས་དེ་འདྲས་གསུང་གི་རེད་ཟེར། ཨ་ནི་ཁྱེད་རང་ཚོ་གི Instagram གི་ཡ་མུ་ན་ཁྱིམ་ཚང་གི Instagram page ནང་ལོགས་ལ་ཁྱེད་རང་ཚོ་ལ་རྗེས་འཇུག་པ་ལ་འོ་ར Followers སྟོང་ཕྲག་གཉིས་ཙམ་བསྡུས་འདུག་ཨ་ནི། སྐབས་རེ་ཁྱེད་རང་ཚོ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་འཁྲུངས་སྐར་སྲུང་བརྩི་ཞུ་ཡི་འདུག་སྐབས་རེ་ནི་ནོ་བྷེལ་ཞི་བདེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་བྷེལ་ཞི་བདེ་གཟེངས་རྟགས་ཕུལ་བའི་ཉིན་མོ་དེ་འདྲའི་སྲུང་བརྩི་གནང་གི་འདུག་དེ་དུས་དེ་བྱེད་དུས་ཙམ་པ་ཡུལ་མི་དང་ད་ལྟ་ས་གནས་ལ་དང་ཁྱི་དང་ཁྱི་ཕྲུག་ལ་སྦྱིན་པ་བཏང་སྐོར་དེ་དུས་ཙམ་པ་ཡུལ་མིས་དེ་འདྲའི་རོགས་པ་གནང་མཁན་བྱུང་ཞག་དཔེ་ཆ་བཞག་ན་ད་ལྟ

ང་ཚོ་ཞོགས་པ་རྟག་པར་ཁྱི་ཁ་ལག་སྤྲད་ཡོད་སྐབས་སུ་ཁོ་རང་དྭངས་བླངས་རང་གི་ལས་ཀ་བྱེད་ག་སླེབས་ཀྱི་ཡོད་རེད། དྭངས་བླངས་རང་གི་ལས་ཀ་བྱེད་ག་ཁོ་ཚོ་འདི་ཡིན་ན་འདི་རེད་ང་ཚོ་ཡ་མུ་ན་ངོས་སྤྱོད་ལ་ད་ལྟ་བསྟན་འཛིན་རབ་རྒྱས་དང་དཔེ་བལྟས་དང་ང་ཚོ་དེ་འདྲའི། བསྟན་འཛིན་རབ་རྒྱས་ཀྱིས་ད་སྤུ་གུ་ཆུང་ཆུང་ཅིག་རེད་ར། ཁོ་ར་ཞོགས་པ་རྟག་པར་ང་ཚོ་ལ་དྭངས་བླངས་ཐོག་ནས་རོགས་པ་བྱེད་ག་སླེབས་ར་ཁ་ཚ་ཅི་སྟངས་སུ་ཁོ་ར་ཡིན་ནས་སྤུ་གུ་མ་འདྲ་བ་ཅིག་ད་འདུག་ཁྱི་ལ་དཔེ་དགའ་བོ་འདུག་རང་བཞིན་གྱིས་སྤུ་གུ་གཞན་པ་འདི་ཞིག་འདི་ཐུགས་རྒྱུད་འཇམ་པ་རོ་ཅིག་དེ་འདྲས་རོ་ཅིག་ང་རང་གི་དོ་སྣང་བྱུང་སོང་ང་ནི་ཁོ་ར་འགྲོ་ཅིག་ན་ནི་ང་ཚོ་ཞོགས་པ་རྟག་པར་ཁྱི་ཁ་ལག་སྤྲད་ཡག་རོགས་པ་བྱེད་ག་སླེབས་རེད་དེ་ནས་ནི་ཁྱི་དང་འབྲེལ་བ་ཡོད་པའི་ལས་ཀ་ག་རེ་ཡོད་ནས་ཁོ་ར་བྱེད་ག་སླེབས་རེད་སྐབས་རེ་སྐབས་རེ་ང་ཕ་གི་ག་ཅིག་ད་ལྟ་རྒྱ་གར་གྱི་སེམས་ཅན་ཚོགས་པ་དེ་ཚོ་ལ་ཅིག་ལས་ཀ་རོ་ཡོད་ནས་ཕར་འགྲོ་བ་ཡིན་ན་ནི་ཁོ་ཡིན་ཡོད་ར་ཅོ་ཅོ་ང་ཡི་མཉམ་དུ་ཁྲིད་རོགས་བྱེད་དང་ལབ་ནི་ཁོ་ར་གྱིས་དེ་འདྲའི་འབོད་སྐུལ་འབོད་སྐུལ་དེ་འདྲའི་བྱེད་ཀྱི་ཡོད་ར་དེ་ལབ་དུས་ད་ང་ར་གྱིས་ལས་ཀ་བྱེད་པའི་སྐབས་སུ་ཅིག་ཁོ་ཁོ་ར་འདོད་པ་ཡོད་སོང་ན་ག་རེ་ཡིན་པ་ཡིན་ནས་ང་ར་གྱིས་འདུ་བྱེད་ཀྱི་ཡོད་ར་ད་དེ་འདྲའི་རོ་ཅིག་རེད་ཁོ་ར་ག་ཅིག།
ཅི་ད་ཁོ་རང་སློབ་གྲྭ་སློབ་གྲྭ་ཐེག་འོག་རེད།

ཅིག་དཔལ་འབྱོར་གྱི་དཀའ་ངལ་ར་ཅིག་བྱས་ནས་ཡང་སྐབས་རེ་སྐབས་རེ་འགྲོ་མ་ཐུབ་པ་དེ་འདྲས་བྱུང་གི་ཡོད་ས་རེད། ང་རང་གི་འཆར་གཞི་འགྲོ་དེ་ག་འདྲས་རོལ་གྱི་ཡིན་ལབ་ན། ཁོ་ར་གིས་ད་ལྟ་ང་ཚོའི Birth Certificate ལབ་ཡ་ཡོད་ར་ད། འདི་ཁོ་ལ་མི་འདུག་ཡོད་ར། འདི་ངས་ད་ལྟ་ཁོ་ར་ཚོའི་ཨ་མ་དེ་ལ་སྐད་ཆ་བཤད་ནས་ད་འདི་མགྱོགས་པོ་བཟོས་ལབ་ཡིན་ར། ཁོ་ཚོ་རྒྱ་གར་མི་སེར་རེད་སོ་སོ་བཟོ་ཡ་ཐོབ་ཐང་ཡོད་རེད་འདིའི་གལ་སྲིད་ཅིག་འགྲུབ་པ་འདྲ་བོ་ཅིག་བྱེད་ན་སློབ་གྲྭ་ཚེ་ཧད་འདི་ད་དེ་ལ་ཐ་ན་སྔོན་མ་ང་ཚོའི་བརྒྱ་དཔོན་ཟུར་པ་བྱོས་ར་ཁོ་ར་ལ་འབྲེལ་བ་བྱས་ནས་ཁོ་ར་གི་སློབ་གྲྭར་ཡར་མར་བཏང་ཡ་དེ་ཁོ་ར་གི་ཕྱི་རོལ་ཕྱི་གོ་ལ་ཟེར་བ་ད་དེ་ལབ་དུས་ད་ངའི་དམིགས་ཡུལ་དེ་ཁ་སང་སྤུ་གུ་ནི་ཡག་པོ་འདུག་ད་མི་ཞིག་ཡག་པོ་ཅིག་ཆགས་ཀྱི་རེད་བསམ་ནི་ཡོད་ར་ད་ཁོ་ང་ཚོའི་བོད་ཁྱིམ་འདྲ་བོ་ཡིན་ནའི་རེད་ད་ག་ད་སློབ་གྲྭ་ཅིག་ལ་འདུག་ཟེར་ནི་བླུག་ཡས་ཀྱི་བཏང་ཡ་གི་ཡོད་ར་ད་ཆ་ཤི་འདྲ་བོ་ཅིག་ཡོད་ཡོད་ར་ད་ད་གལ་སྲིད་ཁོ་ར་གི་སྐྱེས་སྐར་ལག་ཁྱེར་དེ་བཟོས་ཐུབ་སོང་ན་ད་འདི་ཡར་བཏང་ཡ་བཏང་ཡ་ཆ་ཤི་འདྲ་བོ་ད་འདི་མགྱོགས་པོ་འགྲུབ་ཀི་རེད་བསམ་གི་འདུག་ཡོད་ར། ལགས་སོ། Instagram ལ་ལྟ་དུས་སེམས་པ་ཕྱག་ལས་གནང་མཁན་ཁྱེད་རང་གཉིས་མི་ཞིག་མི་འདུག་ཡིན་ནའི། བརྙན་ཐུང་འདི་ཚོ་དཔེ་སེམས་འགུལ་ཐེབས་ཡ་ད། དུས་ཚོད་དང་མཐུན་པ། Marketing ལབ་ར། ཁྱབ་བསྒྲགས་བྱས་འདི་ཚོ་དཔེ། ཡག་པོ་ཆགས་ཆགས་འདི། ག་འདྲས་ར་བྱེད་ན། འདི་ཅིག་ག་འདྲས་གནང་གི་ཡོད་ཅིག་གསུང་རོགས་གནང་ད།
འདི་ལྟ་འདིར་ང་ཚོ་སོ་སོ་ཁྱི་ཁ་ལག་སྤྲད་པ་ཡིན་ནའི་རེད་ཁྱི་སྨན་བཅོས་བྱེད་པ་ཡིན་ནའི་རེད་ད་སེམས་ཅན་ཚོགས་པ་ཁག་ལ་འདི་བྱེད་ནས་འགྲོ་གི་ཡོད་པ་ཡིན་ནའི་རེད་འདི་ག་སུ་ཡོད་ར་ད་ང་ར་ཚོའི་ད་འདི་ལྟ་དུས་འདི་དོ་སྣང་དཔེ་བྱུང་གི་འདུག་ད་ཁ་སང་ང་ཚོས་ཡོད་ར moment ཡོད་ར། moment དཔེ་སྙིང་རྗེ་མོ་དེ་འདྲས་དེ།

མི་མང་པོ་གཅིག་གིས་ད་དེ་ལ་མཐོང་གི་རེད་དེ་མཐོང་དུས་མི་མང་པོ་གཅིག་ལ་ང་ར་ཚོ་གིས་ད message མར་བཟོས་ནས་ང་ར་ཚོས་ག་རེ་མི་གཞན་པ་ལ་ལབ་འདོད་ཡོད་པ་དེ་དེ་ང་ཚོས Instagram ལ་བླུག་ཐུབ་སོང་ན་ང་ཚོ་ལས་ཀ་བྱེད་རྒྱུ་ལས་ལྷག་ག་ཅིག་ང་ཚོས message ཡིན་ནའི་རེད་དེ་ཕར་མང་པོ་གཅིག་ལ་སྤེལ་ཐུབ་གི་འདུག་བ་ད་དེ་ག་ཆ་ཤི་འདྲ་བོ་ཅིག་རེད་དེ་ག་འདྲའི་འདྲ་བོ་ཅིག་དོ་སྣང་བྱུང་ཟེར་ལབ་པ་ཡིན་ན་མི་མང་པོ་གཅིག་གིས་ང་ཚོའི་ཁྱི་ཁ་ལག་སྤྲད་དེ་དུས་རང་ཚོ་ཁྱི་ཁ་ལག་ག་རེ་སྤྲད་ཀྱི་ཡོད་ཁྱི་དེ་ཚོ་དཔེ་ཞིམ་མདོག་ཁ་པོ་ཟ་གི་འདུག་ང་ཚོ་ཡིན་ནའི།

ཨོ་རེད་ད་ང་ཚོས་ཀྱི་མི་སྒེར་གཅིག་གི་སོ་སོའི་ནང་ལ་ཁ་ལག་བཟོ་ཡའི་ལས་སླ་བོའི་ངང་ནས་ག་རེ་བཟོས་ཐུབ་ཐུབ་ཁྱི་ལ་སྤྲད་དེ་ང་ཚོས་ཀྱི་གཅིག་སྟོན་དུས་དེ་ཁོ་ར་དཔེ་ཡག་པོ་རྩ་ཡ་གཉིས་ལབ་བྱས་ནས་མི་མང་པོ་གཅིག་གིས་ཕར་ཚུར share བྱེད་པ་དེ share བྱེད་དུས་མང་ཆ་ད་ཁྱི་ལ་ཁ་ལག་སྤྲད་མཁན་དེ་ཚོ་ཡིན་སོང་ན་ད་ཁོ་ར་ཚོ་རང་གིས share བྱེད་ཀྱི་ཡོད་པ་ཡིན་དུས་དེ་དཔེ།

གཙོ་འགན་བཞེས་ཏེ་གསར་འཛུགས་གནང་བའི་ཡ་མུ་ན་ཁྱིམ་ཚང་སྐོར་གླེང་མོལ་ཞུས་པ་ཡིན། རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔལ་མོ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་ཡིན།